ཡུལ་མིར་གདུང་སེམས་མཉམ་སྐྱེད་ཀྱི་ཆེད་དེ་རིང་བཞུགས་སྒར་དུ་ལས་འགུལ་སྤེལ་ཡོད་པ། ཐའེ་ཝན་ལ་འཚམས་འདྲིར་ཕེབས་པའི་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མིས་ཨ་རིའི་འོས་འདེམས་ཀྱི་ནང་སུར་རྒྱལ་ཁ་ཐོབ་པར་མ་ལྟོས་པར་ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་མུ་མཐུད་ནས་བྱ་རྒྱུ་རེད་ཅེས་གསུངས་ཡོད་པ། བང་ལ་དེ་ཤི་ནང་རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་ལས་འགུལ་སྤེལ་བཞིན་ཡོད་པ། ཨ་རིས་སྐྱེ་ལྡན་འཕྲུལ་རིག་ལག་རྩལ་གྱི་ཐོག་རྒྱ་ནག་དང་འགྲན་བསྡུར་བྱེད་རྒྱུར་འཐུས་ཤོར་ཤོར་ཡོད་པ། གཤམ་ལ་རྒྱལ་མཚན་ཚེ་རིང་གིས་དེ་རིང་གི་འཛམ་གླིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན།

ཚེས་ཉི་ཤུ་བཞི་ཉིན་ཡུ་ཁེ་རེན་གྱི་ཐོག་བཙན་འཛུལ་བྱས་ནས་ལོ་གཉིས་འཁོར་བའི་ཉིན། ཚེས་ཉི་ཤུ་བཞི་ཉིན་ཏེ་རེས་གཟའ་སྤེན་པའི་ཉིན། བཟོ་ལས་ཡར་ཐོན་ཅན་གྱི་འབྱོར་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམས་ཀྱིས་ཡུ་ཁེ་རེན་ལ་རྒྱབ་སྐྱོར་བྱ་ཕྱོགས་ཀྱི་ཐད། དྲ་ལམ་བརྒྱུད་ནས་ཚོགས་འདུ་འཚོགས་རྒྱུ་ཡིན་འདུག་འདི་ཡང་ཕོ་བྲང་དཀར་པོའི་མགྲིན་ཚབ་པས་རེས་གཟའ་ལྷག་པའི་ཉིན་བརྗོད་པར་གཞིགས་ན། ཚོགས་འདུ་དེའི་ནང་ཡུ་ཁེ་རེན་གྱི་སྲིད་འཛིན་ཛི་ལན་སི་ཀི་མཆོག་གིས་ཀྱང་མཉམ་ཞུགས་གནང་རྒྱུ་ཡིན་འདུག་ཨུ་རུ་སུ་ཡིས་ཡུ་ཁེ་རེན་གྱི་ཐོག་བཙན་འཛུལ་བྱས་པ་དང་དེ་བཞིན་ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཨ་ལེག་སི་ན་ཝལ་ནི་དོ་དམ་གྱི་འོག་གནས་བཞིན་པའི་སྐབས་སྲོག་སྐྱོན་བྱུང་བར་བརྟེན་ནས་ཨ་མི་རི་ཀས་ཨུ་རུ་སུའི་ཐོག་དམ་བསྒྲགས་ཀྱི་ཉེས་ཆད་སྐོར་ཐེངས་གསར་པ་ཞིག་སང་ཉིན་རེས་གཟའ་པ་སངས་ཀྱི་ཉིན་གསལ་བསྒྲགས་གནང་རྒྱུའི་གྲ་སྒྲིག་གནང་བཞིན་ཡོད་པ་རེད། ཨ་མི་རི་ཀའི་འོས་བསྡུའི་གྲུབ་འབྲས་ཇི་བྱུང་ལ་མ་ལྟོས་པར་ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་མུ་མཐུད་ནས་བྱ་རྒྱུ་བྱ་རྒྱུར་སླར་ཡང་གསལ་སྟོན་གྱི་ཆེད་ཨ་མི་རི་ཀའི་གྲོས་ཚོགས་ཁང་གི་ཁྲིམས་བཟོ་བས་ཐའེ་ཝན་གྱི་ནང་འཚམས་འདྲི་ཕེབས་ཡོད་འདུག་འདི་ཡང་ཐའེ་ཝན་ནང་འཚམས་འདྲི་ཕེབས་པ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཐད་ཀྱི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མེག་གྷལ་ལ་ཧྥེལ་དབུས་པའི་ཨ་མི་རི་ཀའི་གྲོས་ཚོགས་ཁང་གི་སྲིད་དོན་ཚོགས་པ་གཉིས་ཀའི་ཁྲིམས་བཟོ་བ་བཞི་ཙམ་གྱིས་ཐའེ་ཝན་གྱི་ནང་འཚམས་འདྲི་གནང་ཆེད་དེ་རིང་རེས་གཟའ་ཕུར་བུའི་ཉིན་ཐའེ་ཝན་གྱི་ནང་ཕེབས་འབྱོར་གནང་ཡོད་པ་དང། དེ་ཡང་ཚོགས་གཙོ་མཱེག་གྷ་ལ་ཧྥེ་ཡིས་ང་ཚོ་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཀའི་ཁྲིམས་བཟོ་བས་ད་རེས་ཐའེ་ཝན་ལ་འཚམས་འདྲིར་ཡོང་བ་འདིས་ག་རེ་གསལ་སྟོན་བྱེད་ཀྱི་ཡོད་རེད་ཅེ་ན། ཨ་རིའི་འོས་འདེམས་ཀྱི་ནང་སྲིད་དོན་ཚོགས་པ་སུར་རྒྱལ་ཁ་ཐོབ་ཡོད་ཀྱང་ཨ་མེ་རི་ཀས་ཐེ་ཝན་ལ་རྒྱབ་སྐྱོར་བྱེད་པ་དེ་བཞིན་མུ་མཐུད་ནས་བྱ་རྒྱུ་ཡིན་པ་འདི་གསལ་སྟོན་བྱས་པ་ཞིག་རེད་ཅེས་གསུངས་ཡོད་འདུག་ཡང་རྒྱ་ནག་གི་ཐེ་ཝན་ལས་དོན་ལྷན་ཁང་གིས་ཨ་རི་དང་ཐེ་ཝན་གྱི་གཞུང་འབྲེལ་མི་སྣའི་དབར་ཐུག་འཕྲད་གང་ཞིག་བྱས་ཀྱང་དེར་ང་ཚོས་ངོ་རྒོལ་མཐའ་གཅིག་ཏུ་བྱ་རྒྱུ་རེད་ཅེས་བརྗོད་ཡོད་འདུག་ཨ་རིའི་གྲོས་ཚོགས་ཁང་གི་འཐུས་མི་ཚོས་དེ་རིང་ནས་བཟུང་རེས་གཟའ་སྤེན་པ་བར།

མི་གཉིས་མི་ཚོགས་ཀྱི་མདུན་ཡོངས་གྲགས་སུ་སྲོག་ཐོག་བཏང་ཡོད་འདུག་མི་དེ་གཉིས་ནི་དོན་རྐྱེན་ཁག་ཁག་གི་ཐོག་མི་བསད་ཀྱི་ཉེས་བསགས་བྱས་པའི་ཁྲིམས་ཆད་ཕོག་མཁན་ཡིན་འདུག་དེ་ཡང་ཏཱ་ལ་པན་གྱི་ཆེས་མཐོའི་ཁྲིམས་ཁང་གིས་མི་དེ་གཉིས་ནི་ལྷོ་ཕྱོགས་གྲོང་ཁྱེར་འག་ཙི་ནི་ཡི་ལུས་རྩལ་ཐང་གི་ནང་མེ་མདའ་བརྒྱབ་ནས་བསད་པ་རེད་ཅེས་བརྗོད་ཡོད་འདུག་སྲོག་ཐོག་གི་སྐབས་ཁྲིམས་ཁང་དང་གཞུང་གི་མི་སྣ་མང་པོ་དེ་བཞིན་གྲོང་མི་མང་པོ་ལྟ་རུ་བསྐྱོད་དུ་བཅུག་ཡོད་ཀྱང། མི་སུ་ཞིག་ལ་པར་ཆས་དང་ལག་འཁྱེར་ཁ་པར་འཁྱེར་མི་ཆོག་པ་བཟོས་ཡོད་འདུག་ཡང་ཏཱ་ལ་བན་གྱི་ཁྲིམས་ཁང་གིས་གསལ་བསྒྲགས་ཤིག་སྤེལ་ནས་མི་དེ་གཉིས་ཀྱིས་གྲི་བརྒྱབ་ནས་མི་བསད་པའི་ཐད་ཁྲིམས་ཞིབ་བྱས་པའི་རྗེས་འདི་འདྲའི་མི་བསད་ཀྱི་བྱ་སྤྱོད་ལག་བསྟར་བྱས་ཡོད་པ་ཁུངས་སྐྱེལ་ར་སྤྲོད་བྱུང་བའི་རྗེས་སུ་སྲོག་ཐོག་གི་ཉེས་ཆད་འདི་བཞིན་ལག་བསྟར་བྱས་པ་རེད་ཅེས་བརྗོད་ཡོད་འདུག། རྒྱ་ནག་གི་ཚན་རིག་ཞིབ་འཇུག་བྱེད་མཁན་གྱི་གྲུ་གཟིངས་ཤིག་རྒྱ་གར་རྒྱ་མཚོའི་མཚོ་གླིང་རྒྱལ་ཁབ་མོ་དི་ཡི་ཁུལ་དུ་དེ་རིང་རེས་གཟའ་ཕུར་བུའི་ཉིན་འབྱོར་དགོས་ཀྱི་ཡོད་འདུག་གྲུ་གཟིངས་དེ་དང་གཅིག་མཚུངས་ཤིག་ཟླ་བ་གསུམ་ཙམ་གྱི་གོང་རྒྱ་གར་རྒྱ་མཚོའི་ནང་སྐོར་སྐྱོད་དུ་ཡོང་ནས་རྒྱ་གར་ནི་བདེ་འཇགས་ཀྱི་ཐད་བློ་འཚབ་ཆེན་པོ་བྱེད་དགོས་པ་ཞིག་སྣེ་ཁྲིད་བྱུང་པའི་རྗེས་སུ་རྒྱ་ནག་གི་ཚན་རིག་ཞིབ་འཇུག་གྲུ་གཟིངས་དེ་བཞིན་རྒྱ་གར་རྒྱ་མཚོའི་ནང་འཇོག་པ་ཞིག་ཏུ་གྱུར་ཡོད་འདུག་ཉེ་བའི་ནང་རྒྱ་གར་གྱིས། རྒྱ་ནག་གི་ཚན་རིག་ཞིབ་འཇུག་གྲུ་གཟིངས་རྒྱ་གར་རྒྱ་མཚོའི་ནང་ཞིབ་འཇུག་གི་ལས་དོན་གཉེར་དུ་སླེབས་པར་བདེ་འཇགས་ཀྱི་ཐད་བློ་འཚབ་ཧ་ཅང་གི་ཆེན་པོ་བྱེད་དགོས་པ་ཞིག་ཆགས་ཡོད་པ་དང། དེ་ཡང་རྒྱ་གར་གྱི་བདེ་འཇགས་ལས་དོན་ཐད་ཀྱི་འབྲེལ་ཡོད་ལས་སྣེ་ཞིག་གིས། རྒྱ་ནག་གི་ཚན་རིག་ཞིབ་འཇུག་གི་གྲུ་གཟིངས་དེ་ནི་དམག་དོན་དང། ཞི་བའི་ལས་དོན་གཉིས་ཀའི་ཐད་བེད་སྤྱོད་གཏོང་བའི་གྲུ་ཞིག་ཆགས་ཡོད་རེད་ཅེས་བརྗོད་ཡོད་འདུག། ཁ་སང་རེས་གཟའ་ལྷག་པའི་ཉིན་ཇིའི་ཉི་ཤུའི་སྒྲིག་འཛུགས་ཀྱི་ཚོགས་འདུ་སྦིར་ཛིལ་གྱི་ནང་ཚོགས་སྐབས་ནུབ་ཕྱོགས་པའི་ཕྱི་སྲིད་བློན་ཆེན་རྣམས་ཀྱིས་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་བཙན་འཛུལ་བྱས་པར་སྐྱོན་བརྗོད་ཤུགས་ཆེན་བྱེད་པའི་སྐབས་དེར་ཨུ་རུ་སུའི་ཕྱི་སྲིད་བློན་ཆེན་གྱིས་ཚོགས་འདུར་སྐྱོན་བརྗོད་ཁག་ལ་ཉན་འཇོག་བྱས་ནས་ཁུ་སིམ་དུ་བསྡད་ཡོད་འདུག།

དེ་རིང་བཞུགས་སྒར་དུ་བོད་མིའི་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པའི་གནས་ཚུལ་ཞིག་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་དང་པོ་གསན་གྱི་རེད། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་ཆེད་དུ་ཡུལ་དེའི་གྲོང་ཚོ་དགོན་པ་དང་བཅས་པ་བཙན་གྱིས་གནས་སྤོ་བྱེད་དུ་འཇུག་བཞིན་པ་མཚམས་འཇོག་དགོས་པའི་འབོད་སྐུལ་དང་སྦྲགས་ས་གནས་དེ་གའི་མི་མང་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་མཚོན་ཕྱིར་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཕྱི་དྲོ་བཞུགས་སྒར་ཁྲོམ་གཞུང་དུ་སྐད་འབོད་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་གནང་སོང། བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཆེ་ཁག་ནས། བོད་ཁམས་སྡེ་དགེའི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་དང། དགྲ་བོ་རྒྱ་དམར་སྲིད་གཞུང་ནས་ཆུ་མཛོད་གསར་རྒྱག་གི་ལས་གཞིར་དམིགས་ཏེ། ཡུལ་མི་རྣམས་ས་གནས་གཞན་དུ་གནས་སྤོ་དགོས་པའི་བཙན་བཀའ་ཕབ་པར་ངོ་རྒོལ་བྱ་རྒྱུ་ཡིན།
སྐབས་དེར་འདི་གའི་གསར་འགོད་པས་སྐད་འབོད་ལས་འགུལ་གོ་སྒྲིག་གནང་མཁན་གྱི་ཁོངས་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་གཙོ

གཅིག་མ་རྩིས་བྱས་ཁོང་ཚོ་འདི་ལས་འགུལ་བྱས་དུས་ང་ཚོ་རྒྱབ་སྐྱོར་བྱས་དེ་ཧ་ཅང་གལ་ཆེན་པོ་མཐོང་གི་འདུག་དེ་ད་ང་ཚོས་ཀྱི་འདི་ལས་འགུལ་ཐོག་ནས་ཞུ་ཡ་གཙོ་བོ་དེ་ད་མི་མང་ད་རྒྱ་ནག་གཞུང་ལ་ད་ང་ཚོས་ཀྱི་འདི་འདྲས་ཀྱི་ད damming project འདི་འདྲས་དང་འདི་འདྲས་ཀྱི་ཆུ་མཛོད་རྒྱག་ཡ་གི་འདི་འདྲས་ལས་གཞི་དེ་ཚོ་ཚང་མ་ཁོང་ཚོས་ཀྱི་མཚམས་འཇོག་བྱེད་དགོས་ཡོད་ལབ་ནས་ཞུ་ཡ་དང་དེ་འདྲས་ཨ་ནི་མཉམ་དུ་མི་མང་ཚོ་ལ་འཛམ་གླིང་རྒྱལ་སྤྱི་སྟེང་ལ་ཡོད་པའི་ཀྱི་མི་མང་དང་གཞུང་དེ་ཚོ་ཁོང་ཚོའི་སྒང་ལ་དེ་འདྲས་གནད་དོན་སྒང་ལ་ཁོང་ཚོས་ཀྱི་གང་མང་མང་ཅིག་དོ་སྣང་བྱེད་ཆེད་ད་དེ་འདྲས་ཀྱི་སྒང་ལ་ཨ་ནི་ཁོང་ཚོས་ཀྱི་འབོད་སྒྲ་གང་ཐུབ་ཐུབ་མང་པོ་ཅིག་གནད་དོན་སྒང་ལ་སྐད་ཆ་བཤད་དགོས་ཡ་དེ་ང་ཚོ་གལ་ཆེན་པོ་མཐོང་སྐད་ཆ་བཤད་དོ་སྣང་ལ་ནི་གཞོལ། དེ་དང་ཕྱོགས་མཚུངས་ཉེ་ལམ་སླར་ཡང་དབོན་པོ་སྟོད་ཁུལ་གྱི་ཡུལ་མི་དང་དགེ་འདུན་པ་རྣམ་པས་རྒྱ་ནག་གཞུང་གི་འབྲེལ་ཡོད་ལས་བྱེད་ལ་གདུང་འབོད་བྱེད་བཞིན་པའི་གནས་ཚུལ་གང་སར་ཕྱི་གྱར་བྱུང་ཡོད་ཅིང། གནས་སྟངས་དེ་དང་འབྲེལ་ཏེ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཉམས་ཞིབ་རིམ་པར་བྱས་པ་བརྒྱུད། རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་ལ་ཁ་གཡར་ཏེ་བོད་མི་འབུམ་ཕྲག་མང་པོ་གནས་སྤོ་བྱེད་དུ་འཇུག་བཞིན་ཡོད་ཅིང། དོན་དངོས་ཐོག་སྲིད་བྱུས་དེ་དག་ནི་རྒྱ་གཞུང་གིས་བོད་མིའི་ཐོག་ལ་ལྟ་སྲུང་ཇེ་བདེར་གཏོང་ཐབས་ཤིག་དང་ཡང་སྒོས་བོད་མིའི་སྔར་སྲོལ་གྱི་འཚོ་བའི་ངོ་བོ་རྩ་བརླག་ཏུ་བཏང་སྟེ་གྲོང་ཚོ་གསར་པའི་འཚོ་བའི་ཐོག་ནས་ས་གནས་མི་མང་ལ་དཀའ་ངལ་ཇེ་ཆེར་འགྲོ་གི་ཡིན་པ་སོགས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས་ངོ་སྤྲོད་གནང་བྱུང། ཁ་སང། ཚེས་བཅུ་བཞི་ལ་ཡ་ད་ལྟ་ཨ་ནི་ཅིག་སྡེ་དགེ་རྫོང་རང་ལ་ཡ་ཨ་ནི་མི་མང་དུ་བྱས་ནས་འདུ་འཛོམས་བྱས་ནས་ཨ་ནི་ཅིག་ད་ལྟ་ཆུ་རགས་གསར་རྒྱག་གི་ལས་གཞི་དེ་སྒང་ནས་མི་མང་མང་པོ་ཅིག་ད་གྲོང་ཚོ་མང་པོ་ཅིག་ཕ་གནས་སྤོས་བྱེད་དགོས་ཀྱི་ཡོད་པ་དང་ཨ་ནི་དགོན་སྡེ་མང་པོ་ཅིག་གནས་སྤོས་བྱེད་དགོས་ཡ་དེ་མོ་རང་ཁོ་རང་ཚོས་མོས་མཐུན་མེད་པའི་དོན་འདི་བྱས་ནས་ད་གང་ལྟར་ཞུ་འབོད་བྱས་པ་རེད་བ། ཡེ་ནས་ལས་ད་དེ་ལ་ཡ་ལན་གང་ཡང་མེད་པའི་སྒང་ནས་ད་ཁ་སང་འདུག་སེ་བྱས་ནས། ཨ་ནི་ཅིག་ས་གནས་མི་མང་གིས་ད་ཐ་མའི་མཐའ་ཐུག་འུ་ཐུག་ཐབས་ཟད་པའི་སྒང་ནས་ཐ་ན་ད་ཅིག་གྲྭ་བཙུན་ཡིན་བྱས་ནས། རྒྱ་གཞུང་གི་ལས་བྱེད་པ་གི་མདུན་ལ་ཡང་པུས་མོ་བཙུགས་བྱས་ཨ་ནི་ཅིག་ངུ་འབོད་བྱས་ཡ་གི་དེ་འདྲའི་གི་གནས་སྟངས་དེ་ད་ག་འདྲ་འུ་ཐུག་ཐབས་ཟད་པའི་གནས་སྟངས་མ་ཐུག་དེ་འདྲའི་ཅིག་མཚོན་དགོས་རེད་ལབ་བསམ་གི་འདུག་རྒྱ་ནག་གཞུང་གི་དེ་ལ་ཡ་ཁ་འདྲ་མི་འདྲ་ཅིག་གཡོག་དགོས་རེད་མང་ཆེ་བ་ཅིག་ཁོར་ཡུག་སྲུང་སྐྱོབ་གི་མིང་ཐོག་ནས་ཡིན་མདོག་མདོག་བྱེད་དགོས་རེད་དེ་ལ་ད་ད་ལྟ་དཔེར་ན་ཆ་བཞག་ན། ད་ལྟ་སྡེ་དགེ་ལ་འཕྲད་པའི་གནད་དོན་དེ་ནི་གང། སྒང་ནས་བཤད་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ཀྱི་ཨ་ནི་ཅིག་དམིགས་ཡུལ་དེ་མིན་པར་ད་ག་རང་གིས་གསལ་པོ་གསལ་རྐྱང་མཚོན་དགོས་རེད། གང་ཡིན་ཟེར་ན་ཁོ་རང་ཚོས་ཀྱི་ལས་གཞི་དེ་ཆུ་རགས་རྒྱག་ཆེད་ཨ་ནི་ཅིག་འབྲི་ཆུ་ཀྱི་ཆུ་རྒྱུད་དེ་ལ་ཡ་ད་ཁོང་ཚོས་ཀྱི་རང་བྱུང་གི་ཁམས་དེ་ལ་ཡ་ད་གནོད་སྐྱོན་ག་ཚད་ཐེབས་དགོས་རེད་ད་ག་ནང་བཞིན་མི་དམངས་མང་པོ་ཅིག་གི་འཚོ་རྟེན་ལ་གནོད་སྐྱོན་ག་ཚད་ཐེབས་དགོས་རེད། དེ་འདྲའི་འདས་པའི་ལོ་དྲུག་བདུན་གྱི་རིང་ལ་ཡང་བོད་མི་འབུམ་ཚོ་མང་པོ་ཅིག་དེ་འདྲ་བྱས་ནས་གནས་སྤོས་བྱེད་བཅུག་པ་དེ་ཚོ་གི་ད་ལྟ་འཚོ་བ་གསར་པ་དེ་ལ་ཡང་དཀའ་ངལ་ག་རེ་འཕྲད་དགོས་རེད་ཟེར་བ་ན་རྩ་བའི་ཆ་ནས་ཁོ་རང་ཚོ་ཀྱི་སྲོལ་རྒྱུན་གྱི་བར་དུ་འཚོ་རྟེན་དེ་ཆ་ཚང་ཅིག་མེད་པར་བཟོ་བ་དང། འཚོ་བ་གསར་པ་དེའི་ནང་ལ་ཁོང་ཚོ་རྒྱ་ནག་གཞུང་གིས་ཁ་ཐོག་ནས་སྤྱི་ཚོགས་དོ་དམ་བྱེད་ཀྱི་ཡིན་ལབ་ནས། ཁོང་ཚོ་གྲོང་ཚོ་དེ་འདྲའི་ནང་ལ་བསྡད་བཅུག་རྗེས། དེའི་ནང་ལོགས་ལ་ད་ཅིག་ཁོ་རང་ཚོ་གིས་ཁ་ཐོག་ནས་ཅིག་ལབ་ཀྱི་ཡོད་རེད་ད་དྲ་མིག་ཅན་གྱི་དོ་དམ་ལབ་ནས། Grid Management System། ལག་བསྟར་བྱེད་པའི་སྒང་ནས་ཨ་ནི་དེའི་ནང་ལོགས་ལ་བཅའ་སྡོད་མི་སྣ་ལབ་ནས། ཨ་ནི་ཅིག་དམར་ཤོག་ཚོགས་པ་གི་དྭང་བླངས་མི་སྣ་བཞག་ཡ་དང་ད་ག་ནང་བཞིན་དཔུང་རྟགས་དམར་པོའི་རུ་ཁག་ལབ་ནས་དྭང་བླངས་མི་སྣ་བཞག་ཡ་དང། ཨ་ནི་ད་ག་ནང་བཞིན་གྱིས་ཅིག་མི་མང་གི་ནང་ལོགས་ལ་ཡིན་ན་ཁ་ཐོག་ནས་སྐུལ་སློང་བྱས་རྗེས། ཨ་ནི་ཅིག། ང་ཚོའི་གི་མཁར་རྫོང་དེ་ཚོ་ཆ་ཚང་ཅིག་ང་ཚོའི་གི་གྲོང་ཚོ་ཚ་ཚང་མ་མཁར་རྫོང་ཡིན་ཚེ་མི་དམངས་ཚང་མ་སོ་དམག་ཡིན་ཚེ་སོ་པ་བྱེད་བྱེད་དགོས་གོ་རེད་ཅིག་གི་ཅིག་ལ་ཡ་ཨ་ནི་ཅིག། ཅིག་ཁྲིམས་དང་འགལ་བ་ཟེར་ནི་ད་གང་ད་རྒྱ་ནག་གཞུང་ལ་སྐྱོན་བརྗོད་གི་ཨ་ནི་ཅིག་གི་བྱ་སྤྱོད་ཕྲན་བུ་ཙམ་བྱུང་བ་ཡིན་ན་མི་དམངས་གི་ངོས་ནས་ཡིན་ན་ཡང་དེ་ལ་གཞུང་ལ་ཡ་ཨ་ནི་རྩིས་སྤྲད་དགོས་གོ་ལ་སོགས་པ་དེ་འདྲའི་གི་ལས་འགུལ་སྤེལ་ཡ་དང་ད་ག་ནང་བཞིན་གྱི་དེ་ཚོ་གི་ཨ་ནི་ཅིག་གནས་སྤོ་བྱས་ཚར་བའི་མི་དེ་ཚོ་ལ་ཡ་ཨ་ནི་ཁོང་ཚོའི་མཚན་མོ་འཛིན་གྲྭ་ཟེར་ཡ་དང། ད་ག་ནང་བཞིན་གྱི་སློབ་གསོ་གི་འཛིན་གྲྭ་ཟེར་ཡ་བདུན་ཕྲག་ནས་བདུན་ཕྲག་སྤེལ་ཡ་དང་ཨན་ཁོང་ཚོ་གི་འཚོ་རྟེན་གསར་བ་དེ་ནང་ལོགས་ལ་ཡ་གཅིག་ཁ་ཤས་ཞིང་ཁ་ལ་ལས་ཀ་བྱེད་བཅུག་ཡ་དང་ཁ་ཤས་བཟོ་གྲྭ་ལ་ལས་ཀ་བྱེད་བཅུག་ཡ་དང་དེ་ཚོ་ཡ་གཅིག་ངལ་རྩོལ་སྒྱུར་བཀོད་ཀྱི་རང་ལམ་ལུགས་རང་སྒང་ནས་ལས་ཀ་བྱེད་བཅུག་ཡ་མ་གཏོགས་དེ་ཚོ་ལས་ཀ་བྱེད་པའི་རྐྱེན་གྱིས་ཁོ་རང་ཚོའི་དཔལ་འབྱོར་ལ་ཡ་བལྟ་ཏེ་འཚོ་བ་ལ་ཁ་ཐུག་ཕན་ཐོག་ཡོང་བ་དེ་འདྲའི་རྩ་བ་ཉིད་ནས་བྱུང་གི་ཡོད་མ་རེད་བྱས་ཙང་དེ་ཚོ་ཆ་ཚང་གཅིག་ཨན་རྒྱ་ནག་གཞུང་གིས་ཕྱོགས་གཅིག་ནས་བོད་མི་ཚོ་ལ་ཡ་གཅིག་དོ་དམ་ནན་པོ་ཡོང་བ་དང་ཕྱོགས་གཞན་པ་གཅིག་ནས་ཁོ་རང་ཚོ་གི་ད་ད་ལྟ་ཆུ་རགས་གསར་རྒྱག་དེ་ཚོ་ཡོད་ན་ཁོ་རང་ཚོ་གི་ཚོང་དང། གཞུང་ཁེ་ཕན་དང་དེ་འདྲའི་མང་པོ་ཅིག་ལ་བལྟས་པ་རེད་མ་གཏོགས་ཀྱི་བོད་མིའི་གི་དངོས་གནས་དྲང་གནས་ཀྱི་རྒྱུན་གཏན་གྱི་འཚོ་བ་དང་ཨ་ནེ་གཅིག་གི་བདེ་སྡུག་ལ་བསམ་བློ་བཏང་བ་ཅིག་རྩ་བ་ཉིད་ནས་ཆགས་ཀྱི་ཡོད་མ་རེད། དེ་བཞིན་ཉེ་བའི་གནས་ཚུལ་དེའི་ཐོག་ལ་ཞིབ་འཇུག་བྱས་པ་ལྟར་ན་རྒྱ་ནག་གཞུང་གིས་མི་རབས་ནས་མི་རབས་བརྒྱུད་དེ་འཚོ་སྡོད་བྱེད་མཁན་གྱི་ས་གནས་མི་མང་ལ་སྔོན་ཚུད་ནས་གནས་སྟངས་ཁ་གསལ་མི་བཟོ་བའམ་བརྡ་ལན་ཙམ་ཡང་མེད་པར་རྒྱ་ནག་གཞུང་གིས་བཙན་པོ་དབང་ཡོད་ཀྱིས་གནས་སྤོ་བྱེད་དུ་འཇུག་བཞིན་པ་ར་འཕྲོད་འབྱུང་གི་ཡོད་འདུག་ཅིང། གནས་སྟངས་དེ་རིགས་ནི་ཁྲིམས་དང་ལུགས་གང་གི་ཆ་ནས་མི་འགྲིག་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་དོན་གྲུབ་དབང་མོ་ལགས་ཀྱིས་འདི་ལྟར་འགྲེལ་བརྗོད་གནང་གི་འདུག། གཙོ་བོ་དེ་འདི་རེད་ད་རྒྱ་ནག་གཞུང་ཁོ་རང་ཚོ་གིས་བཤད་ཡ་བྱས་པ་ན་ད་ཆུ་རགས་རྒྱག་ཡ་ཅིག་ཡོད་ར་ད་འདི་གིས་བོད་པ་གི་སྤྱི་ཚོགས་དང་འཚོ་བའི་གནས་སྟངས་ལ་ཕན་ཐོགས་ཡ་ཆེད་དུ་ཡིན་ལབ་ནས་ར་འདི་མ་ཟད་ཨ་ནི་ཁོར་ཡུག་སྲུང་སྐྱོབ་གི་ད་ཆ་ཤས་ཅིག་ཡིན་ལབ་ནས་ཁོ་ཚོས་འདི་ཞུ་བོ Clean Hydro Power Energy ལབ་ར་ད་ནི་དོན་དངོས་སུ་དེ་འདྲ་རེད་བསམ་གྱི་མི་འདུག་གལ་སྲིད་དེ་འདྲ་ཡིན་པ་ཡིན་ན་ད་བོད་པ་དེ་ཚོ་གི་ཁོ་རང་ཚོ་འདུག་ཞུ་བ་བརྒྱབ་བྱས་འདུག་མ་བྱེད་རོགས་ཅིག་ལབ་ནས་ཁོ་ཚོ་རྒྱ་ནག་གཞུང་ལ་འདུག་འདི་བྱེད་ཀྱི་མ་རེད་ད། ཀུན་གྱིས་ང་ཚོ་བདེན་ལ། གནས་སྤོས་མ་འགྲོ། གནས་སྤོས་མ་བཏང་རོགས་བྱས་ནས་ཞུ་བས་ཞུ་ར་དེ་འདྲའི་ཞུ་བ་རྒྱག་རེད་བསམ་གྱི་མི་འདུག་ར། ཨན་དེ་སྔོན་གྱི་ད་ལྟ་འདི་ཆུ་རགས་རྒྱག་རྒྱུ་དེ་གསར་པ་མ་རེད་དེ་སྔོན་མང་པོ་ཆུ་རགས་མང་པོ་རྒྱག་ཚར་རེད་འདི་སྒང་ལ་ར། ཆུ། འདི་གཙང་པོ་འདི་སྒང་ལ་ཆུ་རགས་མང་པོ་རྒྱག་ཚར་དུས་ཙམ་པ་ལ་ཨན་འདི་གི་དཀའ་ངལ་ཤུགས་ཆེན་པོ་ཐེབས་ཀྱི་ཡོད་ད་བོད་པ་ཕ་གིར་དངོས་སུ་སྡོད་མཁན་དེ་ཚོ་གིས་གསལ་པོ་ཤེས་འདུག་གོ་བྱས་ཙང་ད་ཁོང་ཚོ་གིས་ཆུ་རགས་མ་རྒྱག་རོགས་བྱས་ནས་འདི་ཕ་གི་ལ་ཞུ་འདུག་གོ་ར། གཅིག་དེ་འདི་རེད་ད་ལྟ་ང་ཚོ་གིས Video མང་པོ་འདུག། ཐོང་དེ་འོ་ར་བོད་པ་མང་པོ་ཅིག་གིས་ད་ཁོང་ཚོ་གིས་ཞུ་བ་རྒྱ་ཆེ་ཀུ་ཅིག་ཆུ་རག་དེ་མ་རྒྱ་རུ་ཕྱིན་ཞུ་གོ་ར་ད་འདི་གིས་སེ་འོ་ཅིག་ཁར་སྟོན་འོ་ལ་ན་ང་ཚོ་དེ་འདྲ་ཨིན་ཇི་ནང་ཞོན་ན་ཕིར Brian Inform Concern ལོས་ད་ཁོང་ཚོ་ལ་ད་བོད་པ་ཕའི་ས་ས་གནས་དེ་ངས་དེ་ཚོ་ལ Concern མེད་བ་ཐོ་ནས་ད་ཆུ་རག་འདི་རྒྱ་གི་འོ་ཅིག་སེ་འོ་སྟོན་རྒྱུ་ད་ད་ང་ཚོ་གིས་དུས་རྒྱུན་ནས་ང་ཚོའི་ཁ་ལ་འོ་ར་ན་ཕ་གིས་ས་གནས་དེ་ངའི་ལ་ཆུ་རག་འདི་མ་རྒྱ་ངས་ནས་རྒྱ་ཡིན་ལ་ནས་ཅིག་ལ་ད་ལན་བྱས་ཅིག་ཆུ་རག་འདི་རྒྱ་ས་ནས་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད། ཨ་དུས་ཚོད་ག་དུས་བར་དུ་རྒྱག་ཚར་གམ་དེ་ཚོ་ཚང་མ་གཅིག Inform བྱས་ཏེ་དཔེ་གལ་ཆེན་པོ་བརྩི་གི་ཡོད་རེད་ད་ད་ལྟ་གི་དུས་འདི་གི Video འདི་ལྟ་དུས་ཙམ་པ་ལ་ང་ཚོ་གི་ག་རེ་གསལ་པོ་ཧ་དོ་ཧ་གོ་གི་ཡོད་ལབ་ན་ད་འདི་གནས་སྤོ་འདི་རྦད་དེ་རང་ད་བཙན་དབང་རང་བྱས་ནས་ཨནི་ཆུ་རགས་འདི་བརྒྱབ་བྱས་ཨནི་མི་མང་འདུག་ས་ཁོ་རང་ཚོའི་ས་གནས་ནས་འདུག་ས་མ་དཔེ་ཅིག་ར་མ་སྟོན་འགྲོས་ད་གནས་སྤོས་བྱས་འདི་ད་གཙོ་བོ་འདི་གཅིག་ཤུགས་ཆེན་པོ་ད་ལྟ་མཐོང་གི་འདུག་ལགས། གཞན་ཡང་ད་རེས་ཀྱི་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་དེ་བཞིན་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ། ས་གནས་གཞོན་ནུ་དང་བུད་མེད་བཅས་ཐུན་མོང་གི་གོ་སྒྲིག་ཐོག་བཞུགས་སྒར་ཁུལ་གྱི་མི་མང་བརྒྱ་ཕྲག་མཉམ་ཞུགས་གནང་སོང། གཞི་རྩའི་རྒྱ་ནག་གཞུང་གིས་སྡེ་དགེ་རྫོང་དབོན་པོ་སྟོད་ཁུལ་དུ་མི་རབས་ནས་མི་རབས་བར་འཚོ་གནས་བྱེད་མཁན་གྱི་ས་གནས་བོད་མི་རྣམས་གནས་སྤོ་དགོས་པའི་བཙན་བཀའ་གཏོང་བཞིན་པར་མཚམས་འཇོག་དགོས་པ་དགེ་འདུན་པ་དང་ཡུལ་མི་ཚོས་པུས་མོ་ས་ལ་བཙུགས་ནས་གདུང་འབོད་བྱེད་པ་བརྙན་ལམ་ནས་ཕྱི་གྱར་བྱུང་ཡོད་པ་མཐོང་རྒྱུ་ཡོད་ལ། དེ་བཞིན་བདུན་ཕྲག་གོང་མའི་ནང་ས་གནས་དེ་གའི་ཡུལ་མི་མང་པོ་སྡེ་དགེ་རྫོང་དུ་མཉམ་འཛོམས་ཀྱིས་རྒྱ་ནག་གཞུང་གི་དབོན་པོ་སྟོད་ཁུལ་དུ་ཆུ་རགས་གསར་རྒྱག་དང་དེ་བཞིན་དགོན་སྡེ་དང་གྲོང་ཚོ་གནས་སྤོའི་ལས་གཞི་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་ཞིག་ཀྱང་སྤེལ་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན། ཨ་མི་རི་ཀའི། ས་ཝ་ཤིང་ཊོན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་གནད་དོན་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་གཙོ། ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པའི Mike Gallagher ཡིས་རིང་མིན་བྱ་རྒྱུའི་ཨ་མི་རི་ཀའི་རྒྱལ་ཡོངས་འོས་བསྡུའི་ནང་སུ་ཞིག་ལ་རྒྱལ་ཁ་ཐོབ་མིན་ལ་མ་ལྟོས་པར། ཐའེ་ཝན་ལ་ཨ་མི་རི་ཀའི་རྒྱབ་སྐྱོར་མུ་མཐུད་ནས་བྱ་རྒྱུ་རེད་ཅེས་རེས་གཟའ་ཕུར་བུའི་ཉིན་ཐའེ་ཝན་གྱི་ནང་གསུངས་ཡོད་པའི་གནས་ཚུལ་ཞིག་ནང་པ་བསྟན་འཛིན་ལགས་ཀྱིས་སྙན་སྒྲོན་ཞུ་གནང་རེད།
ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་གནད་དོན་ཐོག་གི་ཚོགས་ཆུང་གི་ཚོགས་གཙོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི Mike Gallagher གྱིས་རིང་མིན་བྱ་རྒྱུའི་ཨ་མི་རི་ཀའི་རྒྱལ་ཡོངས་འོས་བསྡུ་ནང་སུ་ཞིག་ལ་རྒྱབ་སྐྱོར་ཐོབ་མིན་ལ་མ་ལྟོས་པར་རྒྱ་ནག་གིས་ཐོབ་ཐང་རྩོད་ལེན་བྱས་པའི་ཐའེ་ཝན་ལ་རྒྱབ་སྐྱོར་དེ་མུ་མཐུད་གནས་རྒྱུ་ཡིན་པ་རེས་གཟའ་ཕུར་བུའི་ཉིན་ཐའེ་པེ་ནང་གསུངས་འདུག།

དེ་བཞིན་ཐེ་ཝན་ལ་རྒྱབ་སྐྱོར་བྱེད་མང་དག་ཧ་ཅང་ཤུགས་ཆེ་རུ་འགྲོ་གི་ཡོད་པ་གསུངས་བ་དང་ཆབས་ཅིག་ཨ་མི་རི་ཀའི་རྒྱལ་ནང་དུ་ཆབ་སྲིད་ཀྱི་དུས་ཚོད་ཧ་ཅང་དངངས་འཚབ་ཅན་ཞིག་ང་ཚོས་མཐོང་བའི་སྐབས་ཨ་མི་རི་ཀས་ཁྱེད་ཚོར་རྒྱབ་སྐྱོར་མུ་མཐུད་ཡོད་པ་ཐེ་ཝན་གྱི་མི་མང་ཚོས་ཡིད་ཆེས་གནང་དགོས་པ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་རྒྱ་ནག་གནད་དོན་སྐོར་གྱི་ཚོགས་ཆུང་གི་ཚོགས་གཙོ་ཡིན་པ Mike Gallagher གྱིས་འགྲེལ་བརྗོད་གནང་འདུག། སྤྱི་མཐུན་ཚོགས་མི་ཁྲོད་སྔོན་སྐྱོད་ཡིན་པ Donald Trump ཚོགས་པའི་ཨ་མེ་རི་ཁའི་སྲིད་འཛིན་གྱི་འོས་མི་ཡིས་སྤྱི་ཟླ་བཅུ་གཅིག་གི་སྲིད་འཛིན་འོས་བསྡུ་ནང་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་སྲིད་འཛིན་ལས་ཐོག Joe Biden དང་བསྐྱར་དུ་འགྲན་རྩོད་གནང་རྒྱུའི་གནས་ཚུལ་ཞིག་ཆགས་སྲིད་པ་རེད། རེས་གཟའ་ཕུར་བུའི་སྔ་དྲོ་ཐའེ་ཝན་གྱི་སྲིད་འཛིན་ལྕམ Tsai Ing-wen དང་མཇལ་མོལ་སྐབས Mike Gallagher གྱིས་ཨ་མེ་རི་ཁའི་སྐུ་ཚབ་ཚོགས་ཆུང་གི་འཚམས་གཟིགས་དེ་ཐའེ་ཝན་མཚོ་གླིང་ལ་ཨ་མེ་རི་ཁའི་ཆབ་སྲིད་ཚོགས་པ་གཉིས་ཀའི་རྒྱབ་སྐྱོར་གསལ་སྟོན་གནང་རྒྱུ་དེ་ཡིན་པ་གསུངས་བ་དང་ཆབས་ཅིག་མཉམ་རོགས་འདིར་ཚོགས་པ་གཉིས་ཀའི་རྒྱབ་སྐྱོར་ཡོད་པ་གསལ་སྟོན་གནང་རྒྱུ་དེ་རིང་ང་ཚོ་དམངས་གཙོ་ཚོགས་མི་དང་སྤྱི་མཐུན་ཚོགས་མི་ཐོག་ནས་འདིར་སླེབས་ཡོད་པ་དང་ཁྱེད་ཀྱིས་འགོ་ཁྲིད་གནང་བ་དེ་ཡིས་སྔར་ལས་བྲག་རྡོག་དང་མཁྲེགས་པོ་དང་ཤུགས་ཆེ་བ་ཡོད་པའི་སྐོར་དྲ་ལམ་བརྒྱུད་ཐད་གཏོང་གནང་བའི་ཚོགས་འདུ་སྐབས Mike Gallagher གྱིས་སྲིད་འཛིན་ལས་ཁུངས་ནང་སྲིད་འཛིན Tsai Ing-wen ལ་གསུངས་འདུག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི Mike Gallagher གྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ། དེ་རིང་རང་དབང་དེ་སྲིད་དབང་གཅིག་སྡུད་ཀྱི་དྲག་རྒོལ་ནས་འཐབ་རྒོལ་འོག་ཡོད་པ་དང་མི་རབས་རྗེས་མར་རང་དབང་གི་ལག་རྟགས་དེ་ང་ཚོས་སྤྲོད་འདོད་ཡོད་པ་ཡིན་ན་ང་ཚོས་སྤྱང་གྲུང་དོད་པོས་དེ་བས་གནང་དགོས་ཡོད་པ་གསུངས་བ་དང་ཆབས་ཅིག་ཙའེ་དབྱིང་ཝིན་ནི་རང་དབང་འཛམ་གླིང་གི་འགོ་ཁྲིད་ཞིག་ཡིན་པ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་རྒྱ་ནག་གནད་དོན་ཐོག་ཚོགས་ཆུང་གི་ཚོགས་གཙོ་ཡིན་པ་གྲོས་ཚོགས་འཐུས་མི Mike Gallagher གྱིས་འགྲེལ་བརྗོད་གནང་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ལས་ཁུངས་ཀྱིས་ཨ་མི་རི་ཀ་དང་ཐེ་ཝན་དབུ་འཛིན་མི་སྣ་དབར་གཞུང་འབྲེལ་གྱི་བརྗེ་ལེན་གང་ཞིག་དང་རྣམ་པ་གང་ཞིག་གི་འོག་ཐབས་ལམ་གང་ཞིག་གི་ནང་ཐེ་ཝན་གྱི་ལས་དོན་ནང་ཐེ་བྱུས་དེར་ཁོང་ཚོས་དགག་བྱ་བྱེད་ཀྱི་ཡོད་པ་དང་ཐེ་ཝན་གྱི་གནད་དོན་དེ་ཧ་ཅང་རྙོག་འཛིང་ཅན་དང་ཚོར་བ་སྐྱེན་པོའི་གནད་དོན་ཞིག་ཡིན་པ་ཨ་མི་རི་ཀས་ངོས་འཛིན་བྱེད་དགོས་པ་ང་ཚོས་ནན་སྐུལ་བྱེད་ཀྱི་ཡོད་ཅེས་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཤིག་གི་སྐབས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་གིས་བརྗོད་པ་དང་ཆབས་ཅིག། ཐའེ་ཝན་དང་འབྲེལ་བའི་གནད་དོན་དེ་བབ་བརླིང་དང་འགྲོ་ལུགས་དང་མཐུན་པའི་ངང་ལག་བསྟར་བྱེད་དགོས་པ་མའོ་ནིང་གིས་ཁ་སྣོན་དུ་བརྗོད་འདུག། དམངས་གཙོའི་ལམ་ལུགས་ལྡན་པའི་ཐོག་ནས་འཛིན་སྐྱོང་བྱེད་པའི་ཐའེ་ཝན་དེ་རང་གི་ས་ཁུལ་ཡིན་པ་རྒྱ་ནག་གིས་ངོས་འཛིན་བྱེད་ཀྱི་ཡོད་པ་དང་མཚོ་གླིང་གི་མི་དམངས་གཅིག་པུས་ཁོང་ཚོའི་མ་འོངས་ཐག་གཅོད་བྱ་རྒྱུ་ཡིན་པའི་སྐོར་བརྗོད་དེ་གོང་ཞུས་རྒྱ་ནག་གི་ལངས་ཕྱོགས་དེར་ཐའེ་ཝན་གྱིས་ངོས་ལེན་བྱེད་ཀྱི་མེད་པ་རེད།

ཟླ་བ་སྔོན་མ་བྱས་པའི་འོས་བསྡུ་སྐབས་ཐའེ་ཝན་གྱི་སྲིད་འཛིན་རྗེས་མ་འདེམས་ཐོན་བྱུང་བ་དང་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན་ལས་འཛིན་གནང་རྒྱུ་ཡིན་པ་ད་ལྟ་ཐའེ་ཝན་གྱི་སྲིད་འཛིན་སྐུ་གཞོན་ལས་ཐོག་ལའེ་ཅིང་ཏེ་ལྷན་ལོགས་སུ་ཚོགས་འདུ་ཞིག་གི་སྐབས་མཱི་ཀེ་ལ་གྷར་གྱིས་ལའེ་ཡིས་སྲིད་འཛིན་ལས་གནས་འགན་བཞེས་གནང་བའི་སྐབས་ཨ་མི་རི་ཀའི་མཉམ་རོགས་དེ་བས་སྲ་བརྟན་དང་གཏིང་ཟབ་ཏུ་གཏོང་རྒྱུ་དང་གལ་སྲིད་རྒྱ་ནག་གིས་ཐའེ་ཝན་ནང་བཙན་འཛུལ་བྱ་རྒྱུའི་ཐབས་ཤེས་སྤྱད་པ་ཡིན་ན་འབད་བརྩོན་དེ་དོན་འཁྱོལ་ཡོང་རྒྱུ་མིན་པ་མཱི་ཀེ་ལ་གྷར་གྱིས་གསུངས་འདུག།

ཚོང་ལས་ལ་ཉེན་ཚབས་ཡོད་ལུགས་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཚོས་ཉེན་བརྡ་བཏང་བའི་གནས་ཚུལ་ཞིག་ཀུན་བཟང་སྒྲོལ་མ་ལགས་སྙན་སྒྲོན་ཞུ་གི་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་ཚོས་སྐྱེ་ལྡན་འཕྲུལ་ལས་རིག་རྩལ་ཐོག་ཨ་མི་རི་ཀས་རྒྱ་ནག་དང་འགྲན་བསྡུར་བྱ་རྒྱུའི་ལས་དོན་ནང་འཐུས་ཤོར་ཕྱིན་པ་དེས་ཨ་རིའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་དང་ཚོང་ལས་སྡེ་ཚན་གྱི་ཁེ་ཕན་བཅས་ལ་ཉེན་ཁ་ཆགས་རྒྱུ་ཡིན་པའི་ཉེན་བརྡ་བཏང་ཡོད་པ་རེད། འོན་ཀྱང་ཨ་མི་རི་ཀ་དང། ཨ་རི་ཁ་གཏད་འགྲན་ཟླ་བྱ་ཡུལ་རྒྱ་ནག་གཉིས་ཀས་སྐྱེ་ལྡན་འཕྲུལ་ལས་རིག་རྩལ་གྱི་བཟོ་ཚོང་ཁང་རྒྱ་སྐྱེད་བཏང་བའི་སྐབས་འདིར་གལ་ཏེ་ཨ་མི་རི་ཀས་རྒྱ་ནག་གི་བཟོ་ཚོང་ལས་ཁང་ཁག་སྒོ་བརྒྱབ་ཚེ་དེས་ཨ་མི་རི་ཀ་ལ་གནོད་སྐྱོན་ཕོག་རྒྱུ་ཡིན་ལུགས་མི་ཁག་ཅིག་གིས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། སྤྱིར་བཏང་ཚན་རིག་པ་དང་ཉམས་ཞིབ་པ་བཅས་ཀྱིས་ཆེས་ཐོན་གསར་གྱི་སྨན་བཅོས་བྱེད་ཕྱོགས་དང། རིགས་རྒྱུན་དཔྱད་ཞིབ། སྐྱེ་དངོས་ཐོན་གསར་ལ་སོགས་པའི་སྐྱེ་ལྡན་འཕྲུལ་ལས་རིག་རྩལ་བེད་སྤྱོད་བྱས་ཏེ། མིའི་མི་ཚེའི་ཉིན་རེའི་བྱ་གཞག་ཁག་གི་བྱེད་སྒོ་ཁག་གསར་བརྗེའི་ལམ་དུ་འཁྲིད་རྒྱུའི་ཁས་ལེན་བྱས་པ་དེར་ཕན་ནུས་ཡོད་པ་ཤེས་ཏེ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀས་གནད་དོན་དེའི་ཐོག་དོ་སྣང་ཧ་ཅང་ཆེན་པོ་བྱས་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱིས་ཨ་མི་རི་ཀས་ཕྱིའི་རྒྱལ་ཁབ་ཁག་གི་སྐྱེ་དངོས་འཕྲུལ་ལས་རིག་རྩལ་བཟོ་ཚོང་ཁང་ཁག་གི་མཉམ་དུ་ཚོང་ལས་ཀྱི་ལས་དོན་མཉམ་ལས་བྱ་རྒྱུར་བློ་འཚབ་དང་སྦྲགས། ཨ་མི་རི་ཀའི་དབུས་གཞུང་གིས་འགྲོ་གྲོན་བཏང་བའི་སྨན་རིགས་བཟོ་ཚོང་ལས་ཁང་ཁག་གིས་རྒྱ་ནག་གིས་གཉེར་བའི་བཟོ་ཚོང་ལས་ཁང་བཞི་དང་ཚོང་འབྲེལ་བྱ་རྒྱུ་མེད་པའི་དམ་དྲག་གི་གྲོས་འཆར་ཞིག་ངོ་སྤྲོད་གནང་ཡོད་པ་རེད། རྒྱ་ནག་གི་གཞུང་ཚབ་ལས་ཁང་གིས་གོང་ཞུས་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཚོས་ངོ་སྤྲོད་གནང་བའི་ཁྲིམས་འཆར་དེ་ནི། ཕྱོགས་ལྷུང་གི་ལྟ་བ་འཁྱེར་ཏེ་རྒྱུ་མཚན་མེད་པའི་གནས་ཚུལ་རྫུན་བཟོ་བྱས་པ་ཞིག་ཡིན་པ་དང། དེས་རྒྱ་ནག་གི་བཟོ་ཚོང་ལས་ཁང་ཁག་ལ་གནོན་སྡོམ་བྱ་ཐབས་བྱས་པ་ཞིག་ཡིན་པའི་འགྲེལ་བརྗོད་དང་འབྲེལ། གང་ལྟར་རྒྱ་ནག་ཐོག་དབྱེ་འབྱེད་མེད་པའི་ཐོག་ནས་དྲང་བདེན་དང་ཕྱི་གསལ་ནང་གསལ་གྱི་ཐོག་ནས་ལས་དོན་བརྩམ་དགོས་ལུགས་བརྗོད་འདུག་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་གནད་དོན་མང་དག་ཅིག་གི་ཐོག་བསམ་ཚུལ་མ་མཐུན་པའི་འགལ་ཟླ་ཡོད་པ་སྟེ། དཔེར་ན་ཚོང་དོན་དང་ཏོག་དབྱིབས་གཉན་རིམས་བཅུ་དགུ་པའི་གནད་དོན། དྲ་རྒྱའི་བདེ་འཇགས་ཀྱི་གནད་དོན་དེ་བཞིན་ལྷོ་རྒྱ་ནག་རྒྱ་མཚོའི། མངའ་ཁུལ་དུ་རྒྱ་ནག་གིས་དྲག་པོའི་ལས་གཞི་རྒྱ་སྐྱེད་བཏང་བ་སོགས་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་བརྟན་པོ་མེད་པ་དེ་སྲ་བརྟན་བཟོ་ཐབས་སུ་སྲིད་འཛིན་ཇོ་པཱ་ཏིན་གཞུང་གིས་ཐབས་ཤེས་གནང་བའི་སྐབས་འདིར་ཨ་མི་རི་ཀའི་ནང་སྐྱེ་ལྡན་འཕྲུལ་ལས་རིག་རྩལ་གྱི་གནད་དོན་ཐོག་བགྲོ་གླེང་ཡོང་གི་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཚོས་གོང་ཞུས་ངོ་སྤྲོད་གནང་བའི་ཁྲིམས་འཆར་དེར་སྐྱོན་བརྗོད་བྱེད་མཁན་ཚོས། གལ་ཏེ་རྒྱ་ནག་གི་བཟོ་ཚོང་ལས་ཁང་ཁག་གི་ཐོག་དམ་དྲག་བྱས་ཚེ། དེས་ཨ་མི་རི་ཀ་ལ་གནོད་ཚབས་ཆེ་བ་ཡོང་རྒྱུ་ཡིན་པའི་འགྲེལ་བརྗོད་བྱས་ཡོད་པ་དང། འོན་ཀྱང་གོང་ཞུས་ཁྲིམས་འཆར་དེ་ལ་རྒྱབ་སྐྱོར་བྱེད་མཁན་ཚོས་ཨ་མི་རི་ཀ་སྲུང་སྐྱོབ་བྱ་རྒྱུར་གོང་ཞུས་ཁྲིམས་འཆར་དེ་གནད་འགག་ཆེན་པོ་ཡིན་ལུགས་བརྗོད་ཀྱི་ཡོད་པ་རེད། འཛམ་གླིང་གི་དཔལ་འབྱོར་སྟོབས་ཤུགས་ཆེ་ཤོས་ཡིན་མཁན་གྱི་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀས་སྐྱེ་ལྡན་འཕྲུལ་ལས་རིག་རྩལ་ནི་རྒྱལ་ཁབ་ཀྱི་དཔལ་འབྱོར་འཕེལ་རྒྱས་གཏོང་རྒྱུར། གལ་གནད་ཅན་གྱི་མ་རྩ་འཛུགས་འཇོག་བྱ་ཡུལ་གཙོ་བོ་ཞིག་དང་དེ་ནི་ཧ་ཅང་དགོས་མཁོ་ཅན་གྱི་རྒྱལ་ཁབ་ལ་ཁེ་ཕན་བསྐྲུན་མཁན་གནད་འགག་ཅན་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་ནག་གིས་ཡུལ་དེའི་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་བདེན་བཞིས་གཏོང་གི་ཡོད་པར་བརྟེན་ཨ་མི་རི་ཀའི་ཚོང་ལས་སྡེ་ཚན་གྱིས་རྒྱ་ནག་ཐོ་གཞུང་ནག་པོའི་ཁོངས་སུ་བཅུག་ཡོད་པ་མ་ཟད་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་ཀྱང་རྒྱ་ནག་གི་དྲག་པོའི་ལས་དོན་གྱི་བཟོ་ཚོང་ཁང་ཞིག་ཐོ་གཞུང་ནག་པོའི་ཁོངས་སུ་བཅུག་ཡོད་ཅིང། གང་ལགས་ཟེར་ན་རྒྱ་ནག་གི་དྲག་པོའི་བཟོ་ཚོང་ལས་ཁང་གིས་གཉེར་བའི་རིག་རྩལ་གྱི་ཐོག་ནས་སོ་མྱུལ་གྱི་ལས་ཀ་བྱེད་སྲིད་པའི་དོགས་པ་བྱེད་ཀྱི་ཡོད་པ་རེད། དེའི་ཐོག་རྒྱ་ནག་གི་དྲག་པོའི་བཟོ་ཚོང་ལས་ཁང་གིས་ད་ལྟའི་ཆར་ལན་འདེབས་གང་ཡང་བྱས་མེད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝོ་ཤིན་ཏོན་ནས་ཝོའི་སི་ཨོབ་ཨ་མི་རི་ཀ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། བང་ཀླ་དེ་ཤི་ནང་ཕྱོགས་འགལ་སྲིད་དོན་ཚོགས་པ་དང་འབྲེལ་བ་ཡོད་པའི་ལས་འགུལ་བ་ཁག་ཅིག་གིས་སྤྱི་ཚོགས་བརྡ་འཕྲིན་ཁག་གི་ཐོག་བང་ཀླ་དེ་ཤི་ནས་རྒྱ་གར་ཕྱིར་ལོག་ཅེས་པའི་རྒྱལ་ཁབ་ཀྱི་ནང་རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་ལས་འགུལ་སྤེལ་བཞིན་ཡོད་པའི་གནས་ཚུལ་ཞིག་བློ་བཟང་ཡེ་ཤེས་ལགས་སྙན་དུ་ཞུ་གི་རེད། བང་ཀླ་དེ་ཤི་གི་ནང་འདས་པའི་གཟའ་འཁོར་འགའ་ཤས་ནས་ངོ་དེབ Facebook སོགས་པའི་སྤྱི་ཚོགས་བརྡ་འཕྲིན་ཁག་གི་ཐོག Hashtag India Out Boycott India Boycott Indian Products སྟེ་རྒྱ་གར་ཕྱིར་ལོག་དང་རྒྱ་གར་གྱི་དངོས་ཟོག་མ་ཉོ་ཞེས་པ་སོགས་ཀྱི་ལས་འགུལ་ཤུགས་ཆེ་ཞིག་འགྲོ་བཞིན་ཡོད་པ་རེད། ལས་འགུལ་དེ་ནི་བང་ལ་དེ་ཤི་རྒྱལ་ཁབ་ཀྱི་ཕྱི་ནང་གཉིས་སུ་ཡོད་པའི་ཕྱོགས་འགལ་བང་ལ་དེ་ཤི་རྒྱལ་ཡོངས་ཆབ་སྲིད་ཚོགས་པ་སྟེ Bangladesh National Party ལ་རྒྱབ་སྐྱོར་དང་གཞུང་འཛིན་ཨ་ཝ་མི་ལིག་སྲིད་དོན་ཚོགས་པར་ངོ་རྒོལ་དང་དགག་པ་བྱེད་མཁན་ཚོས། སྤེལ་གྱི་ཡོད་པ་དང་ཕྱོགས་འགལ་སྲིད་དོན་ཚོགས་པ་དང་འབྲེལ་བ་ཡོད་པའི་ལས་འགུལ་བ་ཚོས་དཔང་རྟགས་ར་སྤྲོད་དེ་དང་དེ་རེད་ཅེས་པ་ངོ་སྤྲོད་བྱ་རྒྱུ་མེད་ཀྱང་སྐྱོན་བརྗོད་གཙོ་བོ་ཟླ་བ་སྔོན་མའི་རྒྱལ་ཡོངས་འོས་བསྡུ་དེ་བསྐྱར་དུ་སྲིད་བློན་ལྕམ་ཤེིག་ཧ་སི་ན་ཡིས་འགོ་ཁྲིད་པའི་ཨ་ཝ་མི་ལིག་གི་སྲིད་དོན་ཚོགས་པར་ཐོབ་པ་དེ་རྒྱུ་མཚན་གཅིག་རྒྱ་གར་གྱིས་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་བྱས་པ་ལ་བརྟེན་ནས་བྱུང་ཡོད་པ། བརྗོད་ཀྱི་ཡོད་འདུག་སྤྱི་ཚོགས་བརྡ་འཕྲིན་ཐོག་རྒྱ་གར་བང་ལ་དེཤ་ནས་ཕྱིར་ལོག་དགོས་པའི་ལས་འགུལ་སྤེལ་མཁན་གཅིག། ཧྥ་རན་སི་ནང་གནས་སྡོད་པི་ན་ཀི་བྷ་ཊ་ཆཱ་རི་ཡ་ཞུ་བ་ཡིན་པ་དང་ཁོང་གིས་ཨ་མི་རི་ཀའི་བྷི་ཨོ་ཨེ་གི་བང་ལའི་རྒྱང་སྲིང་གི་སྡེ་ཚན་ལ་ཨ་ཝ་མི་ལིག་གཞུང་འཛིན་ཆབ་སྲིད་ཚོགས་པར་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་འགོ་འཛུགས་ཐེངས་གསུམ་འོས་བསྡུ་རྒྱལ་ཁ་ཐོབ་པ་དེ་དགོད་བྲོ་བའི་གནད་དོན་ཞིག་དང་དེར་འོས་ཤོག་ཐོབ་ཐུབ་པ་དེ་རྒྱ་གར་གྱི་ཤུགས་རྐྱེན་གྱི་རྐྱེན་པས་བྱུང་ཡོད་པ། སྐྱོན་བརྗོད་བྱས་ཡོད་པ་རེད། ཁོང་གིས་རྒྱུ་མཚན་འགྲེལ་བརྗོད་བྱས་པའི་ནང། འོས་བསྡུའི་སྔོན་ཨ་མི་རི་ཀའི་གཞུང་གིས་བང་ལ་དེཤ་གི་འོས་བསྡུ་དེ་དྲང་ཚུགས་དང་ཡིད་ཆེས་འཕེར་བ་ཞིག་གོ་སྒྲིག་དགོས་པ་དང་དེ་ལྟར་མ་བྱུང་བ་ཡིན་ན་དེར་འགོག་རྐྱེན་བཟོ་མཁན་གྱི་འབྲེལ་ཡོད་དཔོན་རིགས་དང་མི་སྣ་ཚོ་ངོ་རྟགས་ཀྱིས་ཨ་མི་རི་ཀའི་ནང་ཡོང་མི་ཆོག་པ་བཟོ་ཆེད་མཐོང་མཆན Visa མཁོ་སྤྲོད་བྱ་རྒྱུ་མིན་པའི་ཉེན་བརྡ་གསལ་པོ་ཞིག་བཏང་ཡོད་ཅེས་དང། འོན་ཀྱང་སྤྱི་ཟླ་དང་པོའི་འོས་བསྡུའི་རྗེས་ཨ་མི་རི་ཀས་ཉེས་ཆད་དེ་བཀལ་མེད་པར་སོང། བང་ལ་དེཤ་མང་ཚོགས་ཁྲོད་དུ་དེ་ནི་གཙོ་བོ་རྒྱ་གར་གྱིས་ཨ་མི་རི་ཀར་ཤུགས་རྐྱེན་སྤྲད་པའི་རྒྱུ་རྐྱེན་ནས་བྱུང་ཡོད་པ་ཡིད་ཆེས་བྱེད་ཀྱི་ཡོད་རེད་ཅེས་བརྗོད་ཡོད་པ་རེད། བང་ལ་དེཤ་ནང་རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་ལས་འགུལ་གྱི་རྗེས་བང་ལ་དེཤ་གི་རྒྱལ་ས་ཌ་ཀ་དང་ཆི་ཊ་གོང་བཅས་པའི་ས་ཁུལ་ཁག་གི་ནང་ཚོང་ཁང་ནང་ལས་ཀ་བྱེད་མཁན་ལས་བྱེད་ཚོས་ངོ་སྤྲོད་བྱས་པའི་ནང་རྒྱ་གར་གྱི་དངོས་ཟོག་ཉོ་མཁན་གང་འཚམ་ཉུང་དུ་ཕྱིན་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་དང། འོན་ཀྱང་རྒྱ་གར་གྱི་ཚོང་པ་ཚོས་བང་ལ་དེཤ་ནང་རྒྱ་གར་གྱི་ཚོང་ཟོག་འགྲོ་རྒྱུག་ལ་གནོད་སྐྱོན་གང་ཡང་མེད་པ་གསལ་སྟོན་བྱེད་ཀྱི་ཡོད་འདུག། ཨོ་སི་ཁྲུ་ལི་ཡ་ནང་རྟེན་གཞི་བྱས་པའི་དཔལ་འབྱོར་རིག་པ་བ་ཇོ་ཏི་ར་མཱན་གྱིས་རྒྱ་གར་གྱི་དངོས་ཟོག་ཉོ་རྒྱུ་མེད་པའི་སྐུལ་སློང་གི་ལས་འགུལ་འདི་ཡིས་དཔལ་འབྱོར་ཐོག་དམིགས་བསལ་ཤུགས་རྐྱེན་ཐེབས་ཀྱི་ཡོད་པ་གསལ་པོ་མེད་ཀྱང། ལས་འགུལ་དེ་ཡིས་རྒྱ་གར་ལ་ཆབ་སྲིད་ཀྱི་བརྡ་ལན་ཤུགས་ཆེན་པོ་ཞིག་སྤྲད་ཀྱི་རེད་ཅེས་ཨ་རིའི་བྷི་ཨོ་ཨེ་གི་བང་ལའི་སྡེ་ཚན་ལ་གསུངས་ཡོད་རེད། དེ་ཡང་ཁོང་གིས་རྒྱ་གར་གྱིས་བྷང་ལ་དེཤ་ལ་ཕྱི་ཚོང་གི་བརྒྱ་ཆ་དེ་གསུམ་དང་ཕྱེད་ཀ་ཙམ་ཡིན་པས་ཤུགས་རྐྱེན་དམིགས་བསལ་ཐེབས་ཀྱི་མེད་ཀྱང། ཆབ་སྲིད་ཀྱི་ཐོག་ནས་རྒྱ་གར་ལ་བྷང་ལ་དེཤ་ནང་མང་ཚོགས་ཁྲོད་དུ་རྒྱ་གར་གྱི་ཐད་ཡིད་མ་རངས་བ་དང་བློ་ཁ་མི་ཁེངས་པའི་རྣམ་འགྱུར་དེ་ཤུགས་ཆེ་རུ་འགྲོ་གི་ཡོད་པ་དེ་ར་སྤྲོད་ཐུབ་ཀྱི་རེད་ཅེས་གསུངས་ཡོད་རེད། ཌ་ཀ་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་ཨ་སིབ་ནཱ་ཛུ་རུ་ལ་ཡིས་གཞུང་འཛིན་ཨ་ཝ་མི་ལིག་གི་སྲིད་གཞུང་རྒྱུན་གནས་ཐུབ་པ་འདི་ཡིས་རྒྱ་གར་ལ་སྲུང་སྐྱོབ་དང་ཐབས་ཇུས་དཔལ་འབྱོར་བཅས་པར་ཕན་ཐོགས་ངེས་ཅན་ཞིག་ཡོང་གི་ཡོད་རེད་ཅེས་དང། དེ་ཡང་ཁོང་གིས་དཔེར་ན་ཨ་ཝ་མི་ལིག་སྲིད་གཞུང་གིས་རྒྱ་གར་ལ། བཱང་ལ་དེཤ་གི་གནད་འགག་ཆེ་བའི་མཚོ་ཁའི་བབས་ཚུགས་གཞུང་ལམ་ཆེ་ཁག་ལ་སོགས་པ་འཛུགས་སྐྲུན་གྱི་ལས་གཞི་བེད་སྤྱོད་བྱེད་བཅུག་གི་ཡོད་པ་དང། ཡང་རྒྱ་གར་གྱི་བཟོ་ཚོང་ཚན་པ་ཁག་ལ་དམིགས་བསལ་གྱི་ཚོང་གཉེར་གྱི་གོ་སྐབས་མཁོ་སྤྲོད་བྱས་པ་སོགས་ཀྱི་ཁེ་ཕན་རིམ་པ་ཞིག་དང། ཡང་ཕྱོགས་གཞན་ཞིག་ཏུ་རྒྱ་གར་གྱིས་བཱང་ལ་དེཤ་དང་མཉམ། ཆུའི་གྲོས་མོལ་ནས་ཕྱིར་བཤོལ་དང་ཡང། རྒྱ་གར་གྱི་ས་མཚམས་སྲུང་དམག་གིས་བཱང་ལ་དེཤ་གི་ཡུལ་མི་རྒྱ་གར་གྱི་ས་ཁུལ་ནང་འཛུལ་ཡོང་མཁན་གྱི་ཐོག་ཐད་ཀར་མེ་མདའ་བརྒྱབ་སྟེ་གསོད་ཆོག་པའི་བཀོད་ཁྱབ་བཅས་ལ་གདོང་ལེན་བྱེད་ཀྱི་མེད་པ་བཅས་ཀྱི་ལངས་ཕྱོགས་དེ་ཚོས་རྒྱ་གར་ལ་ཕན་གྱི་ཡོད་རེད་ཅེས་གསུངས་ཡོད་པ་རེད། ཕྱོགས་འགལ་བཱང་ལ་དེཤ National Party སྟེ་རྒྱལ་ཡོངས་ཆབ་སྲིད་ཚོགས་པས་གཞུང་འཛིན་ཨ་ཝ་མི་གི་འགོ་ཁྲིད་འོག་འོས་བསྡུ་དྲང་པོ་ཡོང་གི་མེད་པ་བརྗོད་དེ་ད་རིང་རྒྱལ་ཡོངས་འོས་བསྡུའི་ནང་ཆ་ཤས་ལེན་མེད་པ་དང། ཕྱོགས་འགལ BPN ཏེ། Bangladesh National Party འམ Bangladesh རྒྱལ་ཡོངས་སྲིད་དོན་ཚོགས་པའི་འགོ་ཁྲིད Rumin Farhan གྱིས་ཕྱོགས་འགལ་སྲིད་དོན་ཚོགས་པའི་ངོས་ནས་རྒྱ་གར་ཕྱིར་ལོག་གི་ལས་འགུལ་ནང་ཐེ་གཏོགས་མེད་པར་བརྗོད་ཀྱི་ཡོད་པ་དང་འོན་ཀྱང་ཁོང་གིས་རྒྱ་གར་གྱིས་བཱང་ལ་དེཤ་ནང་ཆབ་སྲིད་ཚོགས་པ་གཅིག་རང་གིས་གཞུང་འཛིན་དབང་ཆ་བཟུང་རྒྱུའི་ཐད་ལ་ཤུགས་སྣོན་རྒྱག་གི་ཡོད་པ་དེ་དངོས་ཡོད་ཡིན་པའི་སྐོར་ཁོང་གིས་ཨ་མི་རི་ཀའི VOA གི་བཱང་ལའི་སྡེ་ཚན་ལ་གསུངས་ཡོད་པ་རེད།
ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ནས Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན་གཤམ་ལ་བོད་ཀྱི་ཆབ་སྲིད་བཙོན་པའི་ལས་རིམ་ཞིག་གསན་གྱི་རེད། རྣམ་ཚོ་སྐུ་ཁམས་བཟང་ཐེངས་འདིའི་འདི་ག་ཨ་རིའི་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཙོ་སྐྱོང་ཞུ་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་དེ་ནང་ལྷ་སའི་ཤར་ཕྱོགས་སུ་ཆགས་པའི་ནག་ཆུ་རྫོང་རོང་པོ་ཤང་ནས་ཡིན་པའི

འགྲིག་གི་མི་འདུག་ཟེར་ནས་ང་ཚོ་ལུང་པ་གི་ཨེ་ནི། ནང་ལ། མང་ཚོགས་ཚོ་མི་གྲངས་ལྔ་བརྒྱ་ཟིག་ཚོགས་འདུ་ཚོགས་ནས་འགོ་ཁྲིད་བྱས་ནས་ཨེ་ནི་རྒྱ་མི་ལ་ཞི་བའི་ངོ་རྒོལ་བྱས་པ་ཡིན་ངོ་རྒོལ་བྱས་པའི་སྐབས་ལ་དྲུག་ཅུ་རེ་དགུ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ལོ་ལ་ཨེ་ནི་ང་རྒྱ་མིས་འཛིན་བཟུང་བྱས་པ་རེད།

གཅིག་གྱུར་རེད། ང་ཚོ་བོད་མི་རིགས་ཀྱི་ལོ་རྒྱུས་ཀྱི་སྟེང་ནས་རང་བཙན་རེད་བ་རང་བཙན་གཙང་མ་རེད་འདུག། རྒྱ་མིས་རང་བཙན་མ་རེད། བོད་དེ་ང་ཚོའི་མངའ་ཁོངས་རེད་ཟེར་ང་ཚོ་ལྐུགས་པ་ནང་བཞིན་བོད་ཀྱི་མི་དེ་ལྐུགས་པ་དུད་འགྲོ་ཕག་པ་ནང་བཞིན་བརྩིས་ཁོ་ཚོ་མི་ནང་བཞིན་བརྩིས་ནས་སྐྱག་རྫུན་སྣ་མིན་སྣ་ཚོགས་བཤད་ནས་ཆབ་སྲིད་ཀྱི་སྟེང་ནས་རྩ་བ་ཉིད་ནས་ཁུངས་གཏུག་ས་མེད་པ་དེ་འདྲ་བཤད་ནས་ནི་བོད་ཀྱི་མི་དེ་བཙན་དབང་ཐོག་ནས་བཙན་བཟུང་བྱས་འདུག་བ་དེ་ནི་ནས་མ་ཆག་ད་ང་ཚོ་མི་ཡུལ་དེ་རེད་ཐོག་མ་ང་ཚོ་དེ་འདྲ་འཛིན་ཡག་བྱེད་རྒྱུ་བྱས་པ་རེད། ག་ལ་གང་འཚམ་འཛིན་བཟུང་བྱས་མ་ཚར་ཚེ་དྲུག་ཅུ་རེ་དགུ་ལོ་གཅིག་སྟོང་དགུ་ལྔ་གི་དུས་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་རེ་དགུ་ལོ་གསུམ་གྱི་རིང་ལ། ཏག་ཏག་ངག་དེ་འདི་འཛིན་ནས་ལོ་བཅུ་རིང་པོ་ཡོད་རེད་རྒྱ་མི་གིས་ང་ཚོ་ལ་ག་རེ་བྱས་ཡོད་རེད་ཟེར་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ་ལྔ་བཅུ་ང་གཅིག་གི་ལོ་ལ་རྒྱ་མི་བཙན་འཛུལ་བྱས་སོང་རྒྱ་ནག་བཅིངས་འགྲོལ་དམག་མིས་ང་ཚོ་ང་ཚོའི་ལུང་པར་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ་ང་གཅིག་གི་ལོ་ནས་གཅིག་སྟོང་དགུ།

ལྔ་བཅུ་ང་དགུ་གི་ལོ་ལ་རྒྱ་མིས་ང་ཚོ་གི་ལུང་པ་གི་མི་སྤྱི་ཚོགས་རྙིང་པ་གི་དགོན་པ་ཚང་མ་གཏོར། ལུང་པ་གི་དཔོན་པོ་ཚང་མ་འཛིན་བཟུང་བྱས། དགེ་འདུན་པ་བསད། མི་ཚང་མ་འཛིན་བཟུང་བྱས། དེ་འདྲས་བྱས་སོང། ད་ང་ཚོ་འུ་ཐུག་པས་དེ་ནས་འུར་ལངས་བྱས་པ་རེད། ད་གང་ལྟར་བསད་ནི་བསད་རེད་འདུག། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུའི་སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་གི་མཚན་མོར། རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་མཁན་གྱི་ཁོང་གི་གྲོགས་པོ་ཞིག་དང། དེ་མིན་ཁོང་གི་བཟའ་མི་བུ་ཕྲུག་བཅས་པའི་ཁྱོན་ནང་མི་བཅུ་གཉིས་ནང་དུ་ཡོད་པའི་སྐབས་ཤིག་ལ། མེ་མདའ་རིང་ཐུང་སྣ་ཚོགས་ཁྱེར་བའི་རྒྱ་མིའི་དམག་མི་བཅུ་དགུ་ཙམ་ཞིག་གིས་ཁོང་གི་ཁྱིམ་ཚང་ཡོངས་རྫོགས་མཐའ་བསྐོར་ནས་ཁོང་འཛིན་བཟུང་བྱས་ཡོད་པ་མ་ཟད། སྐབས་དེར་ཁོང་ལ་རྒྱ་ནག་གཞུང་གི་ཉེན་རྟོག་པ་དེ་དག་གིས་ཉེས་རྡུང་ཚབས་ཆེན་བཏང་ཡོད་པ་ཁོང་གིས་དྲན་གསོ་གནང་གི་འདུག། སྐབས་དེ་དུས་ངའི་ནང་ལ་ད་ངའི་རོགས་པ་མི་གཅིག་བུ་གཅིག་ཡོད་རེད་བ། དེ་ལྟར་ངའི་སྤུན་སྐྱ་དང་པ་ཕ་ཨ་མ་དང་ཨ་ནེ་སྐྱེས་དམན་དང་བུ་བུ་ཕ་ཚོར་མི་བཅུ་གཉིས་ཡོད། མི་བཅུ་གཉིས་དེ་རུག་རུག་ཅིག་འདི་འདྲས་ཅིག་བསྡད་བཅུག་མགོ་ཕར་ལྟ་ཚུར་ལྟ་བྱས་ཏེ་མེ་མདའ་རྒྱག་སྲིད་བཞག་ཡིན།

ལ། ད་ཟླ་བ་འདི་ནི་ཤིང་འབྲུག་ལོའི་བོད་ཟླ་དང་པོའམ་ཆོས་འཕྲུལ་ཟླ་བ་ཡིན་པའི་ཆ་ནས་ད་ཆོས་འཕྲུལ་སྨོན་ལམ་ཆེན་མོའི་དུས་ཚིགས་ཁྱད་པར་ཅན་དེ་འཁེལ་གྱི་ཡོད་རེད། བྱས་ཙང་ཐོག་མར་དེ་ལ་ཡང་དེ་སྔ་བོད་ནང་ཆོས་འཕྲུལ་སྨོན་ལམ་ཆེན་མོ་ཐོག་མར་དབུ་འཛུགས་གནང་སྲོལ་དར་བའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་རོགས་གནང་དང། ལགས་སོ། ད་ཐོག་མར་བོད་ནང་ལ་ཆོས་འཕྲུལ་སྨོན་ལམ་ཟེར་ཡ་འདི་བོད་ཟླ་དང་པོ་གི་ཚེས་པ་གཉིས་གཉིས་ནས་ཨེ་ནས་སོ་སོ་ད་དགའ་ལྡན་སེ་ར་འབྲས་སྤུངས་ཚོ་ལྷ་སར་ཡར་འགྲོ་ནས་ཚེས་པ་གསུམ་ནས་དབུ་འཛུགས་གནང་གི་འདུག་བོད་ནང་ཚེས་པ་གསུམ་ནས་ཚེས་པ་བཅོ་ལྔ་བར་དུ་ཨེ་ནས་གཅིག་སྨོན་ལམ་ཚོགས་དགོས་ཡག་དང་ཨེ་ནས་ལྷ་ལྡན་ཆོས་འཕྲུལ་སྨོན་ལམ་ཆེན་མོ་ལབ་ཡག་དེ་དང་འོ་ད་དེ་ནས་འགོ་བཙུགས་ནས་ཉི་མ་བཅོ་ལྔ་རིང་ལ་ཨེ་ནས་གཅིག་ད། ཞོགས་ཀས་ཨེ་ནི་སྔར་ཇ་ཚོགས་ཡག་ཉིན་གུང་ཨེ་ནི་ཨོ་དམ་བཅའ་ཚོགས་ཡག་དགོང་དག་སྐམ་ཚོགས་སྨོན་ལམ་ཟེར་ནས་ཚོགས་ཡག་ཨེ་ནི་ཡང་དགོང་མོ་འདུལ་མཛོད་ཀྱི་དམ་བཅའ་བྱས་ཨོ་ད་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་ནས་དམ་བཅའ་བཞག་ནས་ཨེ་ནི་རྟགས་གསལ་འདི་ད་ཞོགས་ཀས་འདི་ཨེ་ནི་རྣམ་འགྲེལ་བྱས་འདི་ནས་ཉིན་གུང་འདི་ཕར་ཕྱིན་དང་དབུ་མ་བྱས་དགོང་དག་འདུལ་བ་དང་མཛོད་བྱས་ནས་འོ་དེ་འདྲའི་ཚོགས་སྲོལ་ཞིག་ད་འདི་ནས་འགོ་བཙུགས་ཤག་ཨེ་ནི་འདི་འདྲའི་བྱས་སྡོད་དུས།

ད་ལོངས་སྐུ་གི་ཆ་བྱད་ཨེ་ནི་ངེས་པ་ལྔ་ལྡན་དུ་དང། མ་འོངས་པ་ལ་ནི་སངས་རྒྱས་ཀྱི་བསྟན་པ་འདི་དར་ཁྱབ་ཆེ་རུ་འགྲོ་ཡག་དང་ཨ་ནི་རླབས་ཆེན་ཡོང་ཡག་གི་ཆེད་དུ་ནི་རིགས་ལྔ་འདི་ཚོ་ཕུལ་བྱས་ནས་སྨོན་ལམ་འདི་ཚོ་ཚོགས་ཨ་ནི་དཔེ་མཆོད་སྤྲིན་གྱི་ད་མི་མང་འདི་ཚོ་དང་སྐུ་དྲག་ཁག་འདི་ཚོ་གིས་ཨ་ནི་སྦྱིན་བདག་གནང་བྱས་ནས་དཔེ་མཆོད་ཡོན་སྦྱིན་བདག་བྱས་ནས་དཔེ་ཟབ་ཅིང་རྒྱས་པ་ཨ་ནི་དགེ་འདུན་ཁྲི་ཚོ་གཉིས་ནས་གསུམ་བར་དུ་ཨ་ནི་དེ་འདྲའི་སེར་འབྲས་དགེ་གསུམ་གྱི་ཚོགས་ནི་འོ་ད་དེ་འདྲའི་འདྲ་བོ་ཅིག་ཡིན་མདོག་འདུག་དེ་འདྲའི་ཚོགས་བཞག།
བློ་ལས་སེམས་ནི་གྱི་ཤི་ལ། ད་བཙན་བྱོལ་ནང་ལ་ཡིན་ན། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་ཚོགས་ཀྱི་ཡོད་རེད་བྱས་ཙང་དགེ་བཤེས་ལགས། སེ་ར་ནས་ཡིན་པའི་ཆ་ནས་ད་གདན་ས་ཁག་གི་ནང་ལ་ནི་ཆོ་འཕྲུལ་སྨོན་ལམ་ཆེན་མོ་སྲུང་བརྩི་ཞུ་ཕྱོགས་ཐོག་ལ་གསུང་རོགས་གནང་ཞུ་གི་ཡིན།
ནི་ད་གདན་ས་ནང་ལ། ད་འབྲས་སྤུངས་དང་དགའ་ལྡན་གཉིས་དེ་ཨ་ནི། མཚམས་མཚམས་དགའ་ལྡན་ཚོགས་མཚམས་མཚམས་ལ་དགའ་ལྡན་ཚོགས་མཚམས་མཚམས་འབྲས་སྤུངས་ཚོགས་ཚོགས་རེས་ཚོགས་རེས་གནང་དགོས་རེད་སེ་ར་དེ་ཨ་ནི་རྒྱང་ཐག་རིང་པོ་སོང་ཙང་སེ་ར་ལོགས་སུ་སྨོན་ལམ་དེ་ཚོགས་ཀྱི་ཡོད་རེད། ད་སྨོན་ལམ་དེ། ད་རྒྱ་གར་ས་ཐོག་སླེབས་ནས་ཚེས་པ་བརྒྱད་ནས་ཨ་ནི་ཚེས་པ་བཅོ་ལྔ་བར་དུ་ཨ་ནི་ག་རེད་ད་སྨོན་ལམ་འདི་ཚོགས་ཚེས་པ་བཅོ་ལྔ་བཅུ་དྲུག་ལ་ཡར་བྱམས་པ་གདན་འདྲེན་ཞུ་བཅུ་བདུན་ལ་གཏོར་རྒྱག་ཟེར་ད་སྨོན་ལམ་གཏོར་རྒྱག་ཆེན་མོ་ཟེར་ནས་འོ་ད་ལོ་གཅིག་གི་བར་ཆད་ཚང་མ་བཟློག་ཡག་ཆེད་དུ་འོ་དེ་འདྲའི་གཏོར་རྒྱག་ཅིག་ཚོགས་དགོས་རེད་ཨ་ད་འདི་ནང་ཚན་ལ་ནི་གཅིག་གི་ཉི་མ་རེ་རེ་ལ་ཚོགས་ཐེངས་ལྔ་དྲུག་འདི་འདྲའི་ཚོགས་བྱས་ནས་འོ་ད་དུས་ཚོད་བར་གསེང་སྟོང་པ་ཡོད་མ་རེད་ཞོགས་ཀའི་ཆུ་ཚོད་བཞི་པ་ནས་ཅིག་ཚོགས་འགྲོ་དུས་དགོང་དག་ཆུ་ཚོད་དགུ་བ། བཅུ་པ་འོ་འདི་འདྲའི་བར་དུ་ད་ཉི་མ་ཉིན་གང་ཚོགས་ནི་ད་ཚོགས་བསགས་སྒྲིབ་སྦྱང་གི་ལས་ལ་འབད་ནས་འོ་ད་འདི་འདྲའི་འདྲ་བོ་ཅིག་ཚོགས་ཀྱི་ཡོད་རེད་ད་འདི་ནང་ལོགས་ཕར་ཞིབ་ཕྲ་འདྲ་བོ་ཞུས་པ་ཡིན་ན། ཞོགས་ཚོགས་དེ་ཆུ་ཚོད་ལྔ་བ་ནས་ཚོགས་འགྲོ་དུས་ཆུ་ཚོད་དྲུག་པ་བར་དུ་ཚོགས་འགྲོ་གི་རེད་དྲུག་པ་ནས་མར་གྲོལ་ནས་ཨ་ནི་དགེ་བཤེས་ཚོ་ལྷ་རམས་པ་ཚང་མ་དམ་བཅའ་བཞག་ག་འདི་ལ་འགྲོ་གི་རེད་དམ་བཅའ་དེ་བཞག་དེ་ནས་ཆུ་ཚོད། བཅུ་གཅིག་བར་དུ་དམ་བཅའ་བཞག་དགོས་རེད་དམ་བཅའ་བཞག་རྟགས་གསལ་བཏང་རྣམ་འགྲེལ་སྐོར་ལ་ད་རྟགས་གསལ་བཏང་མཁན་གྱིས་བཏང་ནི་དགེ་བཤེས་རྣམ་པ་ལན་བརྒྱབ། དེ་ནས་ཆུ་ཚོད་བཅུ་གཅིག་ནས་མར་ཅིག་གྲོལ་ནས་ནི། ཉིན་གུང་གི་ཞལ་ལག་དེ་ཚོགས་འགྲོ་གི་རེད་ཉིན་གུང་ཞལ་ལག་དེ། དེ་ནས་ཆུ་ཚོད་དང་པོ་ནས་ནི། ཆུ་ཚོད་གཉིས་གསུམ་པ་བར་དུ་ནི་ཡང། དབུ་མ་དང་ཕར་ཕྱིན་གཉིས་དམ་བཅའ་ཚོགས་དགོས་རེད་རྟགས་གསལ་བཏང་མཁན་གྱིས་དབུ་མ་དང་ཕར་ཕྱིན་ཞིབ་ཆ་བཏང་ཡོང་དགོས་རེད་ལན་རྒྱག་མཁན་གྱིས་འདི་ཞིབ་ཆ་བྱེད། དེ་ནས། མར་ཅིག་གྲོལ་ཡོང་དུས། དགོང་དག་ཞལ་ལག་དེ་ཆུ་ཚོད་ལྔ་བར་བཏང་ཡོང་གི་རེད་ཆུ་ཚོད་ལྔ་བ་མཚམས་ཆུ་ཚོད་དྲུག་པ་ནས་ཡར་ཅིག་ཚོགས་འགྲོ་དུས། ཡང་ཆུ་ཚོད་དགུ་དང་ཕྱེད་ཀ་བཅུ་བ་མ་ཟིན་བར་དུ་ཚོགས་ནས་ད་དེ་ལ་འདུལ་བ་དང་མཛོད་གཉིས་ད་དེ་རྟགས་གསལ་བཏང་མཁན་དགེ་བཤེས་སྔོན་ནས་བཞེས་པ་ད་སྐད་གྲགས་ཆེན་པོ། དེ་ནས་དགེ་བཤེས་མང་ཆེ་བ་དགེ་བཤེས་ལ་ཕེབས་ཡོང་གི་རེད་ནས་དགེ་བཤེས་རྫོགས་སོང་དེ་ཚོ་དགེ་བཤེས་མིང་བཏགས་ལྷ་རམས་པ་ཟེར་ནས་ད་དེར་མ་རྒན་ཤོས་བག་དྲེགས་ཅན་དེ་ཡོང་ནས་དཔེ་གཟི་བརྗིད་དང་ལྡན་པ། ད་སུས་མཇལ་བས་ན་དངོས་གནས་ཡིད་དབང་འཕྲོག་ཡག་ཡོང་ད་དེ་འདྲའི་མདོ་བསྡུས་དྲང་འོག་ལྟར་དེ་འདྲ་ཡིན། ལགས་ལགས་སེ། ཨ་ནི་ཨ་དགེ་བཤེས་ལགས་ཀྱིས་ད་ལྟ་འདི་གསུངས་སོང། ད་ལྟ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་བོད་ནང་ལ་ཡང་རྗེ་ཙོང་ཁ་པ་ཆེན་པོས་ཨ་ནི་དབུ་འཛུགས་གནང་པ་ཅིག་རེད་གསུངས་སོང། ཨ་ནི་ཨ། ད་ཆོ་འཕྲུལ་སྨོན་ཆོ་འཕྲུལ་གྱི་དུས་ཆེན་འདི་ཨ་ནི་ཨ་དེ་སྔ་ཨ། སངས་རྒྱས་བཅོམ་ལྡན་འདས་ནས་བྱས་བྱས་ཨ་ནི་དར་བ་ཅིག་རེད། ཨ་ནི་ཨ། སྔོན།

ད་དགེ་ཕྲུག་དེ་ཚོ་མང་རུ་མང་རུ་ནི་དགྲ་བཅོམ་པ་མང་རུ་མང་རུ་ཕྱིན་ཏེ་ཨ་ཁོ་ཚོ་རྣ་བ་མ་འགྲོ་བ་བྱས་ད་ང་ཚོ་གི་ཨ་ནི་ལུང་པ་བསྟན་པ་དར་ས་དེ་ལ་ནི་ཨ་ནི་སངས་རྒྱས་ཀྱི་བསྟན་པ་ཟེར་མཁན་དེ་དར་འགྲོ་གི་འདུག་ད་དེ་མེད་པ་མ་བཟོས་ན་ང་ཚོ་བསྟན་པ་རྩ་མེད་དུ་འགྲོ་ས་རེད་ང་ཚོ་མི་མང་པོ་ཁོ་ཚོར་མགོ་བཏགས་ཞུས་འགྲོ་གི་འདུག་ཆོས་ལུགས་བསྒྱུར་འགྲོ་དེ་འདྲའི་བཀའ་བསྡུར་མང་པོ་བྱུང་བ་བྱས་ནི་ད་མུ་སྟེགས་སྟོན་པ་དྲུག་ལ་སོགས་པ་གིས་ནི་རྦད་དེ་བཏགས་པ་རེ་བཞིན་ད་རྩོད་པ་རྩོད་དགོས་ཡོད་རྩོད་པ་རྩོད་དགོས་ཡོད་སངས་རྒྱས་ཚོར་ད་རྒྱལ་པོ་དང་རྒྱལ་ཕྲན་དེ་ཚོ་བརྒྱུད་ནས་ཚུར་ཡི་གེ་བཏང་ཀྱིན། ཨེ་ནི་རྩོད་པ་རྩོད་ནས་སུ་ཐོབ་ན་ཡིན་ན་ཨེ་ནི་བསྟན་པ་རྒྱན་བཙུགས་ནས། སྟོན་པ་ཁྱེད་རང་ཐོབ་སོང་ན་ང་ཚོ་སློབ་མ་ཚང་མ་ཁྱེད་རང་གི་ཨེ་ནི་ནང་པར་འཛུལ། ཨེ་ནི་ང་ཚོ་ཐོབ་སོང་ན་ཁྱེད་རང་ཚང་མ་ཨེ་ནི་ང་ཚོ་གི་ཆོས་ལུགས་དེ་བྱེད་དགོས་ཡོད་སངས་རྒྱས་ཆོས་ལུགས་མེད་པ་བཟོ་དགོས་ཡོད་ཟེར་ནས་ད་དེ་འདྲའི་རྒྱན་བཙུགས་བྱས་ནས་ཨེ་ནི། ད་དེ་འདྲའི་ལུགས་སྲོལ་འོ་དེ་འདྲའི་རྒྱ་གར་ལ་སྔ་མ་དེ་འདྲའི་རྒྱུན་རིང་པོ་ཅིག་ཡོད་དེ་ཡིན་ས་རེད། འོ་ད་དེ་འདྲའི་ཡིན་པའི་ཆ་ནས། ལབ་དུས་ཙམ་པ་ལ་ཨེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ཐབས་མཁས་པ་བྱས་ནས་ཁོང་ཐབས་མཁས་ཐུགས་རྗེ་ཆེན་པོ་ཡིན་དུས་ཚང་མ་མཁྱེན་བསྡད་དུས་ཙམ་པ་ནི། ད་བོད་ཟླ་དང་པོའི་ཚེས་པ་གཅིག་དེ་ཆོ་འཕྲུལ་དུས་ཆེན་ཞེས་ལབ་དགོས་རྒྱུ་མཚན་འདྲ་པོ་དེ། ད་ཚེས་པ་གཅིག་ནས་ཚེས་པ་བཅོ་ལྔ་བར་དུ་འཆར་གཞི་བསྒྲིགས་བྱས་ནས་ད་མུ་སྟེགས་སྟོན་པ་ལ་རྩོད་པ་རྩོད་ཡ་གྲ་སྒྲིག་བྱས་ནས། ཨ་ནི་ཚེས་པ་གཅིག་ནས་བྱས་ནས་ད། རྒྱ་གར་དེ་དུས་རྒྱལ་ཁབ་མང་པོ་ཡོད་ས་རེད་རྒྱལ་ཁབ་དེ་ཚོ་ནང་ཚུར་སྟོན་པ་དང་འཁོར་ཚང་མ་ཚུར་བྲོས་པའི་བཟོ་འདྲ་བྱས་རྣམ་པ་དེ་ཁོ་ཚོ་མུ་སྟེགས་སྟོན་པ་བསམ་ན་ད་སྟོན་པ་བྲོས་འགྲོ་གི་འདུག་ང་ཚོ་ལ་རྩོད་པ་རྩོད་ཕོད་ཡོད་ས་མ་རེད་ཞེད་ཡོད་ས་རེད་ལབ་པ་དེ་འདྲའི་འཛམ་གླིང་ད་དེ་དུས་རྒྱ་གར་ནང་ལོགས་ལ་དེ་འདྲའི་སྐད་གྲགས་འདྲ་པོ་ཆེན་པོ་ཆགས་དེ་འདྲ་བྱས་ཨེ་མུ་སྟེགས་སྟོན་པ་དེ་ཚོ་ཚུར་དེ་སངས་རྒྱས་སྟོན་བཅོམ་ལྡན་འདས་ཀྱིས་ད་དགྲ་བཅོམ་པ་དང་ད་བྱང་ཆུབ་སེམས་དཔའ་མང་པོ་ཡོད་ར་དེ་ཚོ་ཚང་མ་ཚུར་ཕྱིན་དེའི་རྒྱན་ཚུར་ཚུར་ཚུར་རྒྱལ་ཁབ་དྲུག་བདུན་ཅིག་ཚུར་འཐེན་ནས་མཐའ་མ་མཉན་ཡོད་བར་དུ་འདི་ཚོ་འཐེན་འགྲོ་བ

ཨ་གཡས་ནས་ནི་ཚངས་པ་གིས་འཇུས་གཡོན་ནས་ནི་བརྒྱ་བྱིན་གྱིས་འཇུས་ནི་སངས་རྒྱས་འདི་གང་ཡང་ཕུལ་དུས་སངས་རྒྱས་ཕྱག་དེ་བཞུགས་ཁྲི་དེ་མར་ཅིག་མནན་པ་ཙམ་གྱིས་ནི། བཞུགས་ཁྲི་དེ་ནི་སེང་གེ་བརྒྱད་དེ་ནི་བས། གང་ཕྱག་ན་རྡོ་རྗེ་ཟུང་དྲི་ལྡན་དེ་ལྷ་དྲག་པོ་ཞིག་སྲིན་པོ་བྱས་ཚང་མ་ཚུར་ལངས་བྱས་ནི་མུ་སྟེགས་སྟོན་པ་དེ་ཚོ་གི་བཞུགས་ཁྲི་དེ་ཡང་ནམ་མཁར་ཡར་བཀྱགས་ནས་ས་ལ་མར་ཅིག་བརྡབས་བཞག་དུས་ཁོ་ཚོ་ཚང་མ་དྲན་པ་ཐོར་འདི་ནས་དྲན་པ་གསོས་བྱས་བྲོས་འགྲོ་དུས་ནི་ཆུ་ནང་ཕར་མཚོ་ནང་བྲོས་ནས་མཚོ་ནང་ལ་ནི་སྟོན་པ་དྲུག་དེ། གྲོངས་འགྲོ་རེད་ཟེར། ཨེ་ནས་དེའི་རྗེས་ལ་སློབ་མ་ད་མང་པོ་ཅིག་མུ་སྟེགས་སྟོན་པ་དེ་དང་སློབ་མ་མང་པོ་ཅིག་གསར་དུ་ཚང་མ་ནང་པ་ལ་ཞུགས་ནས་སངས་རྒྱས་ལ་ཕྱག་འཚལ་མཆོད་པ་ཕུལ། དེ་ནས་བཟུང་སྟེ་ད་སངས་རྒྱས་ཆོས་ལུགས་བྱེད་ཀྱི་ཡིན་ཟེར་ལབ་ཁོ་ཚོར་ནི་སངས་རྒྱས་ཀྱིས་ཆོས་གསུངས། ད་དེ་ཉིན་མོ་པའི་ཆོས་གསུང་ཆོ་འཕྲུལ་དེ་ནས་སངས་རྒྱས་ཀྱིས་ད་ལུས་ཀྱི་བ་སྤུ། བརྒྱད་ཁྲི་བཞི་སྟོང་དེ་ཚོ། ད་ཨ་ནས་འོད་ཟེར་འཕྲོས་པས་ཕྱོགས་བཅུ་ཐམས་ཅད་ལ་འོད་ཟེར་ཁྱབ་ཆེན་པོ་འཕྲོས། དེ་བ་སྤུ་རེ་རེ་སྒང་ལ་མེ་ཏོག་པད་མ་རེ་རེ་མེ་ཏོག་པད་མ་རེ་རེ་སྒང་ལ་སངས་རྒྱས་རེ་རེ། སངས་རྒྱས་རེ་རེ་སྒང་ལ་འཁོར་མང་པོ་བཞུགས་བྱས་དེ་ནས་བཞུགས་བདེ་བ་དང་མི་མང་དུ་ཚང་མ་གི་མཇལ་ནས་མི་མང་དུ་ཚང་མ་ཡིད་དབང་འཕྲོག་ནས་ཨ་ནི་བདེ་སྐྱིད་ཕུན་སུམ་ཚོགས་པ་ཅན་ཁ་ཤས་བྱང་ཆུབ་སེམས་བསྐྱེད་ཁ་ཤས་དགྲ་བཅོམ་པའི་གོ་འཕང་ཐོབ་ནས་པདྨ་ཡིད་དུ་འོང་བ་འབད་དེ་ད་བྱས་ནས་ཧང་སངས་དགོས། སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ད་ཞེ་པོ་ཅིག་རེད་ཤག་ཨ་ས་མི་ཚང་མ་ཡིད་དབང་འཕྲོག་བ་འདི་འདྲས་བྱས་ནས་ཨ་ནི། ད་ད་ཞི་རྒྱས་པ་ཞེ་པོ་ཅིག་ཆགས་ཡིན་ས་རེད་ཚེས་པ་བརྒྱད་ཉིན་མོ་དེ། དེ་ནས་ཚེས་པ་ད་བརྒྱད་དགུ་ནས་བྱས་ནས་ཨ་ནི་ཚེས་པ་བཅོ་ལྔ་བར་དུ་ལ། ད་ཚངས་པ་ད་བརྒྱ་བྱིན་དེ་ཚོ་གི་སྦྱིན་བདག་བྱས་ནས་ཨ་ནི་མཆོད་འབུལ་བྱས་ནས་སངས་རྒྱས་ལ་མཆོད་པ་ཕུལ། ཨ་ནི་ཟུར་བ་ཟུར་བརྒྱད་དེ་ཚོ་ཞུས་ནས་ད་དེ་ནས་བ་སྨོན་ལམ་ཟོག་རེ་རེ་ཚོགས་བྱས་པ་འདི་བྱས་ནས། ཚེས་པ་བཅོ་ལྔ་བར་དུ་བྱས། ཁྱད་པར་བཅོ་ལྔ་ཉིན་མོ་དེ་ཡང་ཡང་བསྐྱར་ལ་དེ་ཚང་མ་གིས་སྦྱིན་བདག་བྱེད་བྱས་ནས་ཡང། ཡང་དེ་འདྲའི་ཕྱིར་འདའ་བའི་མཆོད་པ་ཕུལ་ཞེ་པོ་ཅིག་གཟབ་རྒྱས་རྒྱས་པ་བྱས་འོ་ད་དེ་འདྲའི་འདྲ་བོ་ཅིག་གཙོ་བོ་དེ། ཆོ་འཕྲུལ་དུས་ཆེན་ཟེར་ཡ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གྲུབ་རྟགས་བསྟན་བྱས་ནས་དང་མུ་སྟེགས་ཀྱི་སྟོན་པ་དྲུག་ཕམ་པར་མཛད་པ་དང། དེ་ནས་འདི་གི་དུས་ཆེན་འདི་ད་བོད་ཟླ་དང་པོའི་ཚེས་པ་གཅིག་ནས།

ལས་ནང་སྒོ་ཁག་འགྲེལ་བཤད་སྐྱོན་གནང་སོང་ཨ་ནི་ཡང་དགེ་བཤེས་ལགས་དེ་སྔ་སོག་ཡུལ་ནང་ལ་ལོ་བཞི་ལྔ་ཅིག་ད་དགེ་བཤེས་ལགས་ཆོས་དགེ་གནང་བྱས་བཞུགས་པ་རེད་སོག་ཡུལ་ནང་ལ་ད་སངས་རྒྱས་བསྟན་པ་དར་ས་ཅིག་ཡིན་པའི་ཆ་ནས་དེར་ཡང་ཆོ་འཕྲུལ་སྨོན་ལམ་ཆེན་མོ་སྲུང་བརྩི་ཞུ་སྲོལ་འདུག་གས། སོག་ཡུལ་ནང་ལ་སྨོན་ལམ་ཆེན་མོ་ཟེར་ཡ་དེ་ཚོགས་སྲོལ་མི་འདུག་ད་སྤྱིར་བཏང་དགའ་ལྡན་དགོན་པ་ཁོ་རང་ཚོ་ཅིག་ཚོགས་དང་ཚོགས་ཀྱི་རེད་ཅེས་ཨ་ནི་ད་ཚར་འོད་ཟེར་རིན་པོ་ཆེ་སེ་རའི་བླ་མ་བྱེ་བྲག་སེར་སྨད་བླ་མ། ད་བླ་མ་སེར་སྨད་ཕྱག་འདེབས་ཉེན་ཀུན་མཁྱེན་བྱང་ཆུབ་འབུམ་པ་སྐུ་ཕྲེང་དང་པོ་སྟེ་འདི་ལ་བར་དུས་བརྒྱད་ལ། ད་འོད་ཟེར་རིན་པོ་ཆེའི་གསུང་སྐོར་ཁོང་སོག་ཡུལ་ཕེབས་ནས་ད་ཁལ་ཁ་རྗེ་བཙུན་དམ་པའི་སྐུ་ཚབ་ཚུལ་དུ་བྱས་ནས་ལོ་རྟག་པ་རེ། གཅོད་ཀྱི་སྨོན་ལམ་འདི་ཉི་མ་བདུན་ཚོགས་རེད་སོག་ཡུལ་ལ། ད་འདི་གྲ་རྒྱས་པོ་ད་ཞེ་པོ་ཡོད་རེད་དགའ་ལྡན་དགོན་པ་གྲྭ་བ་ཡོངས་རྫོགས་ཕེབས་ཀྱི་རེད། འོ་ད། མི་ཚོ་བཤད་སྲོལ་ལ་ད་འོད་ཟེར་རིན་པོ་ཆེ་གིས་ནི། གཅོད་ཚོགས་བཙུགས་སོང་ན་དགའ་ལྡན་དགོན་པ་སྟོང་འགྲོ་ས་རེད་ལབ་ཀྱི་ཡོད་སོག་པོ་དེ་ཚོ་སྐད་ཤོད་ཀྱི་ཡོད་འོ་དེ་འདྲས་ཡོད་རེད་དེ་སྨོན་ལམ་འདི་ཉི་མ་བདུན་ཚོགས་རེད་དེ་མ་གཏོགས། གཞན་མིས་སྨོན་ལམ་ཚོགས་སྲོལ་ཟེར་མཁན་མི་འདུག་རིན་པོ་ཆེ་འོ་དེ་འདྲས་ཀྱི་སོག་ཡུལ་ད་གཅོད་ཀྱི་དབང་གནང་དབྱར་ཁ་ཟླ་བ་བདུན་ཕྲག་གཅིག་ཟེར་འདྲས་གཅོད་ཀྱི་དབང་གནང་ཨ་ནི་བདུན་ཕྲག་གཉིས་གསུམ་དེ་འདྲས་ལ་ནི་ཁོ་ཚོས་དབང་གནང་ཚར་དུས་ཁོ་ཚོ་གིས་དེ་འགྲེལ་བཤད་བརྒྱབ་ནས་དེ། ཆུ་མིག་བརྒྱ་རྩ། བརྒྱ་རྩ་ཟེར་ཅིག་འགྲིམ་གྱི་འདུག་དེ་ཚོ་འགྲིམ་སྟངས་ཁོ་ལ་བསླབ་བྱས་ཟླ་བ་གཅིག་རིང་ཀ་ལ་རིན་པོ་ཆེ་གི་སྐུ་ལས་ཞུ་སྐྱོན་སྐོར་དང་གཅོད་ཀྱི་ལུང་དབང་མན་ངག་ཚང་མ་གནང་ཨ་ནི་འགྲེལ་བཤད་བརྒྱབ། དེ་ལ་ད་སོག་པོ་ཕལ་ཆེར་མང་དུས་མི་ཉིས་བརྒྱ་སུམ་བརྒྱ་དེ་འདྲ་ཡོད་རེད་ཉུང་ན་ཨ་ནི་བརྒྱ་ལྷག་ཙམ་དེ་འདྲས་ཞུ་ཉེན་ཡོད་རེད་ད་ཞུ་ཚར་དུས་ཡང་དབྱར་ཀ་ཁོ་ཚོ་མི་མང་ན་འགྲོ་དུས་སུམ་ཅུ་བཞི་བཅུ་དེ་འདྲ་འདུག་ཉུང་ན་མི་བཅུ་བཅོ་ལྔ་དེ་འདྲས་ཨ་ནི་ཆུ་མིག་བརྒྱ་རྩ་དེ་འགྲིམ་གྱི་འདུག་དེ་འདྲས་འགྲིམ་བྱས་ནས་འོ་ད་འདི། བོད་པའི་ཆོས་དང་རིག་གཞུང་ཕྱོགས་གང་ས་བལྟས་ན་ཕན་ཐོགས་ཆེན་པོ་ཡོང་ས་རེད་བསམ་བསམ་འདུག་གང་ཟེར་ན་ཁོང་ཚོ་ཚང་མ་བོད་ཡིག་སྦྱངས་བྱས་ནས་ཨེ་ནི། བོད་སྐད་སྦྱངས་བྱས་ནས་བོད་ཡིག་དེ་སྦྱངས་ནས་ཨེ་ནི་བོད་པའི་གི་ཆོས་དེ་སྦྱངས་ནས་འདོན་པ་འདོན་སྟངས་དེ་ཞིབ་ཚགས་པོ་ཞིག་སྦྱངས་དེ་སྦྱོང་བརྡར་སྤྲད་ནས་ཨེ་ནི་ཁོང་ཚོ་མཚམས་དེ་བསྡད་འོག་ཏུ་ཆོས་མེད་རྒྱ་ཚང་ཟེར་དུས་ད་འོག་ད་དེ་འགྲིམས་ནས་ཉི་མ། ཟླ་བ་གཉིས་ལྷག་ཁོ་ཚོ་བསྡད་གོང་ཟླ་འདིས་ཁོ་ཚོ་དཀའ་ལས་ཞུགས་རྒྱག་གོང་ཉི་མ་རེ་རེ་ལ་བལྟས་ཏེ་འཛམ་བཟའ་ཐེངས་མ་བཞི་སྤོ་གོང་དུ་ས་ཆ་ཧད་འཛམ་བཟའ་ཐེངས་མ་གཉིས་སྤོ་གོང་དེ་འདྲས་སྤོ་ནས་ད་འདི་དཀའ་ལས་བརྒྱབ་ནས་དངོས་གནས་སོག་པོ་ལུང་པར་རླབས་ཆེན་ཞུ་རྗེས་ད་རིན་པོ་ཆེ་གེ་ཧོ་དེ་འདྲས་མཛད་མཁན་རོགས་གྱིས་བཅག་འདོད་རེད། ལོ་ལགས་སེ་ཐུགས་རྗེ་གནང་དགེ་བཤེས་ལགས་ཨ་ནེ་ངས་བཀའ་འདྲི་ཅིག་ཞུ་འོ་བསམ་སོང་དེ་དགེ་བཤེས་ལགས་ཀྱིས་གོང་ལ་ཕལ་ཆེར་འགྲེལ་བཤད་སྐྱོན་གནང་སོང་ངས་བསམ་སོང་དཔེར་ན

བོད་ཟླ་བཞི་པའི་ཚེས་གཅིག་ནས་བྱས་ནས་དབུ་བཙུགས་གནང་བྱས་ད་ཟླ་བ་ཡོངས་རྫོགས་ས་ག་ཟླ་བ་རེད་དེ། ཡིན་ནའི། ད་ཆོས་ཕྱོགས་ཀྱི་བྱེད་སྒོ་ཁག། དམིགས་བསལ་གྱིས་ཚེས་པ་གཅིག་ནས་བྱས་ནས་བཅོ་ལྔ་བར་དུ་འདི་འདྲས་གནང་སྲོལ་འདུག་ག་དེ་ནང་བཞིན་ཆོས་འཕྲུལ་སྨོན་ལམ་ཆེན་མོ་ཞུས་ནའི་མི་འདུག། ཆོས་འཕྲུལ་གྱི་དུས་ཆེན་འདི་གཙོ་བོ། བོད་ཟླ་དང་པོའི་ཚེས་གཅིག་ནས་བྱས་ནས་དབུ་བཙུགས་གནང་བྱས་ཚེས་བཅོ་ལྔ་བར་དུ་ད་ཆོས་ཕྱོགས་ཀྱི་བྱེད་སྒོ། སྤེལ་ཡ། འདི་གནང་གི་ཡོད་ས་རེད་བ་ལོ། ལགས་རེད་ལགས་རེད། ལའོ་ཨ་ནི། དུས་ཡུན་དེའི་ནང་ལ་ཡ་འོ་ཨ་ད་ང་ཚོ། ནང་པའི་ཆོས་ལ་དད་པ་བྱེད་མཁན་གཅིག་གི་ངོས་ནས། ད་ཆོས་འཕྲུལ་གྱི་དུས་ཆེན་འདིའི་སྐབས་ལ་ཡ་ཨ་ནི། ད་ང་ཚོས་ད། མང་ཚོགས་ཀྱི་ངོས་ནས་བྱེད་སྒོ་རྣམ་གསུམ་ག་འདྲ་ལྟ་བུ་སྤེལ་དགོས་ཀྱི་ཡོད་ན། ད་དེ་གཙོ་བོ་སྨོན་ལམ་ཆེན་པོའི་སྐབས་ལ་ཞུས་པ་ཡིན་ན་ད་ཅིག་ཁྱོད་སྦྱིན་བདག་བྱེད་ཡག་དང་ད་དེ་བ་རོགས་རོགས་ཕེ་དག་རྒྱུབ། ཡང་དགེ་འདུན་འདུས་པ་རྒྱ་མཚོ་གྲྭ་བ་ཁྲི་གཉིས་གསུམ་འདིར་ཚོགས་ཡོང་དུས་ད་ནི་ཡང། བོད་ལས་ན། ཇ་གཉིས་དང་ཐུག་པ་གཉིས་བཏང་སྲོལ་འདུག་པ་ཞོག་ནི་དེ་ཕྱི་དྲོ་དུས་ཚོད་ལ་ད་སྦྱིན་བདག་དགུ་བསྐོར་ད་དེ་སྦྱིན་བདག་མང་ཆེ་ཡག་དེ་དག་ཅིག།

དུས་རྒྱུན་དུ་བྱེད་ཐུབ་ན་ཡག་ཤོས་བྱུང་ན་ཉི་མ་རེ་རེ་ལ་ཁོ་ཆུ་ཚོད་གཅིག་ཡིན་ན་རེད་ཆུ་ཚོད་ཕྱེད་ཀ་འདི་ཉི་མ་ཆག་ཅིང་ཁ་འདོན་བཟོ་རེ་བྱེད་འདི་རང་གི་སེམས་པ་རྣམ་དག་ཅིག་ཕྱག་འཚལ་ཡག་མཆོད་པ་ཕུལ་ཡག་གང་ཐུབ་ཅི་ཐུབ་བྱས་པ་ཡིན་ན་ད་འདི་གོ་སྐབས་ཡག་ཤོས་དེ་རེད་འདི་ཚོ་མ་ཤོར་བ་རེད་ད། འདི་མི་རེ་ངོ་རེ་སོ་སོ་སོ་ངོས། སྡིག་པ་ཐམས་ཅད་སོ་སོར་བཤགས་ཟེར་ནས་སོ་སོ་སོ་སྡིག་པ་བཤགས་ནས་ནི་སངས་རྒྱས་དགོས་ཡོད་ན་ད་འདི་གོ་སྐབས་འདི་ད་གལ་ཆེ་ཤོས་ཅིག་ཨ་ད་མ་ཤོར་བ་ཡིན་ན་ཡག་པོ་ཡོད་རེད་བསམ་གྱི་འདུག། ལོ་ལགས་དགེ་བཤེས་ལགས། ད། ཡང་དེ་འདྲའི་གོ་སྐབས་ཅིག་གི། ད། ཧ་ཅང་བྲེལ་བ་ཚ་བའི་ཨ་ནི། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ལ་ཡ། དེ་འདྲའི་གོ་སྐབས་ཅིག་ད་སྐྲུན་ཡག་གི། གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་ཨ་ནི། དེ་ཞུ་ཡ་དེ་ད་གཟའ་འཁོར་འདིའི་ནང་ལ་ཨ་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་ཡ། ཨ་ནི་ཆོས་འཕྲུལ་སྨོན་ལམ་ཆེན་མོ་འཚོགས་གཏན་འཁེལ་ཡོད་རེད་བྱས་ཙང། དེའི་གོ་སྒྲིག་གནང་ཕྱོགས་དང་བྱེད་སྒོ་ཁག་གི་ཐོག་ལ། ངོ་སྤྲོད་ཐུང་ཙམ་ཞིག་གནང་རོགས་གནང། ལགས་སེ་ལགས། ད། སྨོན་ལམ་ཆེན་མོ་དེ་དང་པོ་དང་པོ་དེ་ད་ར་ཁེ་ན་ཌ་ལ་ཚོགས་འགོ་རེད་ས་ཉིས་སྟོང་བཅུ་དྲུག་དེ་བ་ནས་བཅུ་དྲུག་བཅོ་ལྔ་ཉིས་སྟོང་བཅུ་བཞི་ལ་ཨ་ནི་ག་རེ་དེ་ད་ད་དགའ་ལྡན་ལྔ་མཆོད་དེ་འགོ་བཙུགས་རེད་ད་གདན་ས་གསུམ་གཙོ་བོ་བྱས་ད་གྲྭ་ཟུར་ད་སྐྱ་སེར་ཚང་མ་གི་ཞལ་འདེབས་བསྡུས་བྱས་ནས་སྟོང་ཕྲག་ཌོ་ལར་སྟོང་ཕྲག་མང་པོ་བསྡུ་ཐུབ་པ་རེད་འདི་བསྡུས་ནས་མ་རྩ་བཙུགས་བྱས་འདི་གིས་ཨ་ནི་དགའ་ལྡན་ལྔ་མཆོད་དེ་ཚོགས་རེད་འདི་ད་ཚོགས་འདུ་མུ་མཐུད་ཚོགས་འདི་དག་འདི་སེང་མི་འདུག་དགའ་ལྡན་ལྔ་མཆོད་ལ་སྨོན་ལམ་ཚོགས་ཐུབ་པ་ཅིག་འོ་ད་དེ་སྨོན་ལམ་དེ་བྱང་ཨ་མེ་རི་ཀ་འདྲ་བོ་དག་ཚོགས་ཐུབ་པ་ཡིན་ན་ཨ་ནི་མི་མང་པོ་ལ་ཚོགས་བསགས་སྒྲིབ་སྦྱང་གི་གོ་སྐབས་ཅིག་དང་ནི་ཅིག། མིག་ལྟོས་བཟང་པོ་ཅིག་ཡོང་ས་རེད་སངས་རྒྱས་བསྟན་པ་སྤྱིར་ཕན་ས་རེད་ལབ་ཚོགས་འདུ་ཉི་མ་མང་པོ་ཚོགས་ནས་ཞལ་འདེབས་བསྡུས་བྱས་ནས་འོ་འདུག་བྱས་ནས་ཁེ་ན་ཌ་ལ་ཉིས་སྟོང་བཅོ་ལྔ་ཡིན་ན་བཅུ་དྲུག་ཡིན་ན་འོ་དེ་འདྲས་བྱས་ནས་འགོ་བཙུགས་ནས་སྨོན་ལམ་དེ་ཚོགས་པ་རེད་ལོ་ལྟར་བྱས་ད་ད་ལྟའི་ཚོགས་འདུ་ལོ་ལྟར་པ་རེད་ཕལ་ཆེར་ཆད་མེད་ཚོགས་ཡོད་རེད་ད་དེ། མིག་དཔེ་རོགས་བྱས་ཉི་མ་དེ་ཉིས་སྟོང་ག་ཚོད་ནས་གཅིག་ལ་ད་དབྱར་ཁ་ཅི་འདྲ་དགོན་པ་དེ་བ་ལ་གཅིག་ལ་ཡང་ཨ་རི་ལ་ཡབ་སྲས་གསུམ་ཀ་གདན་འདྲེན་ཞུས་ནས་སྨོན་ལམ་ཅིག་ཚོགས་སོང་ཨོ་ད་དེ་ཚོགས་འདི་རྒྱལ་ད་ག་རེད་ད་ཆ་ཨ་རིའི་སྨོན་ལམ་དེ། ཉིས་སྟོང་ཉི་ཤུ་རྩ་གཉིས་རེད་པས་གཅིག་ལ་ཚོགས་སོང་དེ་འགོ་བཙུགས་ད་དང་འདྲ་པོ་དེ་ཚོགས་ནས་ཁོ་ཚོ་སྨོན་ལམ་ཚོགས་ནས་ཚོགས་པ་དེ་ད་གདན་ས་གསུམ་གི་འཐུས་མི་དྲུག་བྱས་དེའི་ནང་ལ་ཨ་ནི་ད་རྣམ་རྒྱལ་གྲྭ་ཚང་རེད་ཨེ་ནི། ཨོ། རྒྱུད་གྲྭ་སྟོད་སྨད་གཉིས་རེད་ད་དེ་འདྲས་གི་བཀྲ་ཤིས་ལྷུན་པོ་རེད་ད་དེ་འདྲས་གི་ཚོགས་པ་ཁག་གྲྭ་ཚང་སོ་སོ་སོ་སོ་གི་གཅིག་རེ་གི་ཡི་གེ་ནང་ལ་འཛུལ་ཐུབ་པ་ཡིན་ན་ཨ་ནི་དེའི་ནང་འཇུ་ལེ་བདམས་བྱས་འདུག་ཟེར་ནས་འདི་གི་ད་ཚོགས་པ་འདི་ད་འདི་འདྲའི་ཚོགས་པ་ཅིག་ཆགས་འདུག་རེད་སྨོན་ལམ་ཚོགས་པ་ད་འདི་གི་སྨོན་ལམ། ཨོ་གྲ་སྒྲིག་བྱེད་ནས་ད་དེ་འདྲ། སྐྱབས་རྗེ་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་གདན་འདྲེན་ཞུས་ནས་ད་ལོ་སྨོན་ལམ། ཨོ་ད་འདི་འདྲའི་དབུ་འཛུགས་ཞུ་ཡག་རེད་ཤག་ད་འདི་སྐབས་ལ། ཞིབ་ཕྲ་ཞུས་ན་ཡང་ཉི་མ་རེ་རེ་རེ་རེ་གི་ཡག་ཅིག། བྱེད་སྒོ་སྣ་ཚོགས་ཨོ་འདི་འདྲའི་མང་པོ་ཅིག་ཡོད་རེད། ཏ་རིག་དེ་དེ་རེད་ཤག་ཏ་རིག་ཉི་ཤུ་རྩ་གསུམ་རྩ་བཞི་རྩ་ལྔ་ཉི་མ་གསུམ་གྱི་ཚོགས་ཡག་རེད་ཤག། ཉི་མ་གསུམ་དེ་སྨོན་ལམ་ཚོགས་ཀྱི་འདི་སྐབས་ལ་ཨ་ནི། བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་གིས་ཡང། དགོང་དག་ཆུ་ཚོད་ལྔ་དང་ཕྱེད་ཀ་ཡིན་ན་འདི་འདྲ་གཅིག་ནི་ཡང་རྗེས་གནང་གཅིག་གནང་གི་འདུག་སྟོན་པ་གི་རྗེས་གནང་སྒྲོལ་མ་གི་རྗེས་གནང། འདི་གཅིག་ག་རེ་ཛམ་བྷ་ལ་རེད་ག་རེ་གཅིག་རྗེས་གནང་འོ་འདི་འདྲས་གནང་གི་འདུག་གསུང་ཆོས་གནང་འོ་འདི་འདྲས་གཅིག་བྱེད་ཀྱི་འདུག་ཟེར་ཞུས། འོ་ལགས་སོ། ཐུགས་རྗེ་གནང་ད་ད་རེས་དུས་ཚོད་ཀྱི་རྐྱེན་པས་འདི་གར་མཚམས་འཇོག་ཞུ་ཡས་ཡིན་ཨ་ནི་གོང་དུ་བཅར་འདྲི་ཞུ་ས་དེ་ནི Canada ནང་བཞུགས་མཁན་ཨ་ནི་དགེ་བཤེས་བྱམས་པ་སྙན་གྲགས་ལགས་རེད་དགེ་བཤེས་ལགས་ང་ཚོ་བཀའ་འདྲི་ཞུ་ཡས་གོ་སྐབས་གནང་བར་སྙིང་ཐག་པ་ནས་ཐུགས་རྗེ་གནང། ཐུགས་རྗེ་གནང་དགེ་བཤེས་ལགས།

གཤམ་ལ་དེ་རིང་གི་གསར་འགྱུར་གལ་ཆེ་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བཞུགས་སྒར་དུ་ཡོད་པའི་བོད་ཀྱི་གཞུང་འབྲེལ་མིན་པའི་ཚོགས་པ་ཁག་བཞིས། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་ཆུ་མཛོད་གསར་རྒྱག་གི་ཆེད་དུ་ཡུལ་དེའི་གྲོང་ཚོ་དང་དགོན་པ་དང་བཅས་པ་བཙན་དབང་གི་ཐོག་གནས་སྤོ་བྱེད་དུ་འཇུག་བཞིན་ཡོད་པ་མཚམས་འཇོག་དགོས་རྒྱུའི་འབོད་སྐུལ་དང་སྦྲགས་ས་གནས་དེ་གའི་མི་མང་རྣམས་ཀྱི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་མཚོན་བྱེད་ཀྱི་ཁྲོམ་སྐོར་ལས་འགུལ་ཞིག་དེ་རིང་རེས་གཟའ་ཕུར་བུའི་ཉིན་བཞུགས་སྒར་དུ་སྤེལ་ཡོད་འདུག་ཡུཀ་རེན་ནི་གྱི་མཁའ་དམག་དཔུང་སྡེས་དེ་རིང་རེས་གཟའ་ཕུར་བུ་ཉིན་བརྗོད་པར་གཞིགས་ན་ཨུ་རུ་སུའི་མི་མེད་གནམ་གྲུ་དང། མེ་ཤུགས་འཕུར་མདའ་ཁག་གིས་ཡུཀ་རེན་ནི་གྱི་ས་ཁུལ་ཁག་ཅིག་གི་ནང་རྒོལ་རྡུང་གི་བྱ་སྤྱོད་ལག་བསྟར་བྱས་ཡོད་ཀྱང།

མི་དེ་གཉིས་ནི་དོན་རྐྱེན་ཁག་ཁག་གི་ཐོག་མི་བསད་ཀྱི་ཉེས་བསགས་བྱས་པའི་ཁྲིམས་ཆད་ཕོག་མཁན་ཡིན་འདུག་དེ་ཡང་ཏཱ་ལ་པན་གྱི་ཆེས་མཐོའི་ཁྲིམས་ཁང་གིས་མི་དེ་གཉིས་ནི་ལྷོ་ཕྱོགས་གྲོང་ཁྱེར་གྷ་ཛི་ནི་ཡི་ལུས་རྩལ་ཐང་གི་ནང་མེ་མདའ་བརྒྱབ་ནས་བསད་པ་རེད་ཅེས་བརྗོད་ཡོད་འདུག་སྲོག་ཐོག་གི་སྐབས་ཁྲིམས་ཁང་ཁྲིམས་ཁང་གི་ལས་བྱེད་པ་དང་དེ་བཞིན་གཞུང་གི་མི་སྣ་མང་པོ་དང་གྲོང་མི་ཡང་མང་པོ་ཞིག་ལྟ་རུ་བསྐྱོད་བཅུག་ཡོད་ཀྱང། མི་སུ་ཞིག་ལ་ལག་འཁྱེར་ཁ་པར་དང་དཔར་ཆས་སོགས་འཁྱེར་བཅུག་མི་འདུག་ཨ་མི་རི་ཀའི་འོས་བསྡུའི་མཇུག་འབྲས་ཇི་འདྲ་ཞིག་འབྱུང་མིན་ལ་མ་ལྟོས་པར་ཨ་མི་རི་ཀས་ཐའེ་ཝན་ལ་རྒྱབ་སྐྱོར་དེ་བཞིན་མུ་མཐུད་ནས་བྱ་རྒྱུ་རེད་ཅེས་ཐའེ་ཝན་ལ་གཟིགས་སྐོར་དུ་ཕེབས་པའི་ཨ་མི་རི་ཀའི་གྲོས་ཚོགས་ཁང་གི་འཐུས་མིས་གསུངས་ཡོད་འདུག་རྒྱ་ནག་གི་ཚན་རིག་ཞིབ་འཇུག་བྱེད་མཁན་གྱི་གྲུ་གཟིངས་ཞིག་རྒྱ་གར་རྒྱ་མཚོའི་མཚོ་གླིང་རྒྱལ་ཁབ་མཱལ་ཌིབ་ཡི་ཉེ་ཁུལ་དུ་དེ་རིང་རེས་གཟའ་ཕུར་བུ་ཉིན་འབྱོར་གྱི་ཡོད་པ་དང་གནད་དོན་དེ་ལ་བརྟེན་ནས་རྒྱ་གར་གཞུང་ནས་རྒྱ་གར་གྱི་བདེ་འཇགས་ཀྱི་གནད་དོན་དེ་བློ་འཚབ་བྱེད་དགོས་པ་ཞིག་ཀྱང་འདི་འདྲས་ཡོང་གི་ཡོད་འདུག་དེ་དང་ཆབས་ཅིག་དེ་རིང་གི་ང་ཚོའི་ལས་རིམ་མཇུག་སྒྲིལ་ཞུ་གི་ཡིན་གོང་དུ་གསན་ཟིན་པའི་ང་ཚོའི་ལས་རིམ་གོ་སྒྲིག་གནང་མཁན་ནང་པ་བསྟན་འཛིན་ལགས་དང་གསར་འགྱུར་སྙན་སྒྲོན་དང་ཕབ་སྒྱུར་སྙན་སྒྲོན་དང་ངོ་སྤྲོད་ཞུ་མཁན་ནི་གྷན་དྷ་སི་རེ་ཡིན་གསན་མཁན་རྣམ་པ་ཚོ་ང་ཚོའི་སྔ་དགོང་གི་ལས་རིམ་ཁག་དུས་ཐོག་ཏུ་གསན་རོགས་གནང་ཐུགས་རེ་ཆེ།

This program has come to you